ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་པ་བཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཉིས་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་གཡང་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི། བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་འབྲེལ་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོག་པོའི་བླ་ཆེན་བསྟན་དར་སྔགས་རམས་པའི་ཡང་སྲིད་ལ་མཇལ་ཁ་བསྩལ་གནང་མཛད་སྐབས། སློབ་གཉེར་ཡག་པོ་གནང་དགོས་པའི་བཀའ་སློབ་སྩལ་གནང་མཛད་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁ་ན་ཏའི་གཞུང་འབྲེལ་དཔོན་རིགས་དང་གྲོས་ཚོགས་ཀྱི་འཐུས་མི་རྣམས་རྒྱལ་ས་ཨོ་ཀྲོ་བའི་ནང་མཇལ་འཕྲད་གནང་སྐབས་ཁ་ན་ཏས་ཨ་མེ་རི་ཀས་བོད་དོན་ཐོག་འཛིན་པའི་སྲིད་བྱུས་དང་མཚུངས་པའི་བཞེངས་ཕྱོགས་འཛིན་དགོས་སྐོར། འབོད་སྐུལ་ཞུས་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང། ཕྲུ་གུ་གསོ་སྐྱོང་སྐབས་ཕ་མས་ཐུགས་སྣང་གནང་དགོས་པ་ག་རེ་ཡིན་མིན་དང་ལྷག་པར་དུ་བོད་པའི་བུ་ཕྲུག་ཚོར་བོད་པའི་ཕ་མ་ཚོས་ལྟ་སྐྱོང་གནང་སྟངས་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་དག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་སོག་པོའི་བླ་ཆེན་བསྟན་དར་སྔགས་རམས་པའི་ཡང་སྲིད་ལ་མཇལ་ཁ་སྩལ་གནང་མཛད་སྐབས་སློབ་གཉེར་ཡག་པོ་གནང་དགོས་པའི་བཀའ་སྩལ་གནང་མཛད་པ་སོགས་ཀྱི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་དགུ་པའི་ཚེས་དགུ་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བསྩལ་བའི་བཀའ་ཡིག་ནང་ཕེབས་ཏེ་ངའི་ཕྲུ་གུ་དེ་ཉིད་སོག་པོའི་བླ་ཆེན་བསྟན་དར་སྔགས་རམས་པ་མཆོག་གི་ཡང་སྲིད་དུ་ངོས་འཛིན་མཛད་འདུག་པ་དེས་ང་ལ་དགའ་ཚོར་དཔག་མེད་བྱུང་སོང་ལ། སྐབས་དེ་དུས་ངའི་ཕྲུ་གུ་དེ་ནི་རིན་པོ་ཆེན་ཞིག་ཡིན་མིན་ཐེ་ཚོམ་བྱུང་ནའང་དེ་རིང ྋགོང་ས་མཆོག་ལ་མཇལ་ཁ་ཞུས་པ་བརྒྱུད་ང་ལ་ཡིད་ཆེས་ཆེན་པོ་ཞིག་བྱུང་ཞེས་འགྲེལ་བརྗོད་གནང་བྱུང། གཞི་རྩའི་སོག་པོའི་བླ་ཆེན་བསྟན་དར་སྔགས་རམས་པ་མཆོག་ནི་སོག་ཡུལ་དགའ་ལྡན་དགོན་པ་ནས་སློབ་གཉེར་མཛད་དེ་ཁུལ་དེར་ཆོས་ཕྱོགས་ཀྱི་མཛད་འཕྲིན་རླབས་ཆེན་ཞིག་བསྐྱངས་ཡོད་འདུག་ལ་རིན་པོ་ཆེ་མཆོག་གིས་མུ་མཐུད་གསུངས་ན།
དེ་རིང་གོང་ས་མཆོག་གིས་ང་ལ་སློབ་གཉེར་ཡག་པོ་བྱེད་དགོས་པའི་ལམ་སྟོན་བསྩལ་སོང་བས་ངས་གོང་ས་མཆོག་གི་སྐུ་གསུང་ཐུགས་ཀྱི་མཛད་པ་ཕྲིན་ལས་རྣམས་སེམས་ལ་བཅངས་ནས་མ་འོངས་པར་སློབ་གཉེར་ཡག་པོ་བྱེད་ཀྱི་ཡིན་ཞེས་འགྲེལ་བརྗོད་གནང་བྱུང། སོག་པོ་དང་བོད་གཉིས་ནི་ཆོས་སྲིད་གཉིས་ཀྱི་ཐོག་ནས་ལོ་རྒྱུས་ཡུན་རིང་ལྡན་ཞིང་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་མཆོག་དགུང་གྲངས་སུམ་ཅུ་སོ་བཞི་ལ་ཕེབས་སྐབས། སོག་པོའི་ཇིང་གིར་གྱི་གདུང་རབས་བཅུ་བདུན་པ་ཨལ་ཏན་ཁང་གིས་སོག་ཡུལ་དུ་གདན་འདྲེན་ཞུས་ཏེ། ཐམས་ཅད་མཁྱེན་པ་བཛྲ་དྷ་ར་ཏཱ་ལའི་བླ་མ་ཞེས་མཚན་གསོལ་ཡོད་པ་རེད་འདུག་བཞུགས་སྒར་དྷ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།

དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ས་སྤྱི་ཚེས་ཉི་ཤུ་གཅིག་ཉིན་ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝའི་ནང་ཡུལ་དེའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་སྟེ་ཁེ་ན་ཌས་བོད་མིའི་འགྲོ་བ་མིའི་ཐོབ་ཐང་དང་ཆབ་སྲིད་ཀྱི་གནད་དོན་ཐོག་ལ་རྒྱབ་སྐྱོར་སྔར་ལྷག་གནང་རྒྱུ་སོགས་ཀྱི་ཐད་བཀའ་བསྡུར་གནང་འདུག་དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་ལྷན་དུ་ཕེབས་པའི་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་ཁེ་ས་གནས་ཚུལ་མཁོ་སྤྲོད་གནང་དོན་ལྟར་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཅིག་ཉིན་རྒྱུན་རིང་ནས་བོད་དོན་རྒྱབ་སྐྱོར་ཆེན་པོ་གནང་མཁན་ཁེ་ན་ཌའི་གྲོས་ཚོགས་འཐུས་མི་ཨ་རིབ་བྷི་ར་ནི་ལྷན་དུ་མཇལ་འཕྲད་གནང་སྟེ་ཉེ་དུས་ཁོང་ཡུལ་དེའི་ཁྲིམས་ཞིབ་དང་ཁྲིམས་དོན་སྤྱི་ཁྱབ་ལ་གོ་གནས་སྤར་བར་འཚམས་འདྲི་གནང་འདུག་ལ། ཡང་རྒྱུན་རིང་ནས་བོད་དོན་རྒྱབ་སྐྱོར་ཆེན་པོ་གནང་མཁན་དང་ཁེ་ན་ཌའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་གཞོན་ཁེ་ན་ཌའི་གྲོས་ཚོགས་གོང་མའི་འཐུས་མི་གྷར་ནེ

གྲོས་ཚོགས་འཐུས་མི་ཇུ་ལི་ཡ་བྷིག་ནོ་ལ་བཅས་དང་མཇལ་འཕྲད་གནང་སྟེ་བོད་ཀྱི་ཆབ་སྲིད་ཀྱི་གནད་དོན་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སོགས་ཀྱི་ཐད་མཉམ་རུབ་སྒོ་ནས་ཕྱག་ལས་གནང་ཕྱོགས་སོགས་ཀྱི་ཐོག་བཀའ་བསྡུར་ལྷུག་པོ་གནང་འདུག། གོང་ཞུས་ཀྱི་གནས་ཚུལ་དང་འབྲེལ་ཡོད་སྐོར་ཁེ་ན་ཌ་ནས་ཨུ་རྒྱན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། འདི་ཟླའི་ཚེས་ཉི་ཤུ་རྩ་གཅིག་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བྱང་ཨ་རིའི་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་ཆོས་གྲུབ་ལགས་གཉིས་ནས་ཁེ་ན་ཌའི་གྲོས་ཚོགས་འོག་མའི་འཐུས་མི་དང་ཁེ་ན་ཌའི་ཁྲིམས་དོན་བློན་ཆེན་དང་ཁྲིམས་དོན་སྤྱི་ཁྱབ་སྐུ་ཞབས་ཨ་རིབ་བྷི་ར་ནི་ལགས་སྐུ་ཞབས Garnett Genuis ལགས Bloc Quebec ཀྱི་དབུ་ཁྲིད་སྐུ་ཞབས Yves

གཞུང་གི་ངོས་ཕྱོགས་ནས་ད་བོད་ཀྱི་ཐོག་ཆབ་སྲིད་ཀྱི་ཐོག་ལ་ཡ་རྒྱབ་སྐྱོར་གནང་སྟངས་དེ་ག་ལ་ཡ་ད་ཅིག་འཆར་གཞི་དང་ལྡན་པའི་ཐོག་ནས་ང་ཚོ་བང་སྒྲིག་ཡ་གི་གོ་བསྡུར་གྱི་ཚོགས་འདུ་དེ་ག་ཡག་པོ་བྱུང་སོང་ཨ་ད་ལྟ་དེ་ད་ལྟ་བར་དུ་གྲོས་ཚོགས་འཐུས་མི་ང་ཐུག་པ་ནང་ནས་ཁག་ཅིག་ཅིག་དུས་རྒྱུན་དུ་ནས་ད

ཁྲིམས་འཛིན་གྱི་སྲིད་ཇུས་འཛམ་གླིང་གི་ཆབ་སྲིད་འགྱུར་བ་བཅས་ལ་གོ་བསྡུར་གནང་ནས་རྒྱབ་སྐྱོར་སྔར་ལྷག་ཡོང་རྒྱུར་འཐུས་མི་ཁོང་རྣམས་ནས་ཞལ་བཞེས་གནང་བ་སོགས་བྱུང་བ་མུ་མཐུད་གསུངས་བྱུང། ད་ག་ནང་བཞིན་དཔལ་ལྡན་སྲིད་སྐྱོང་མཆོག་གིས་ད་ང་ཚོ་བོད་མི་འཐབ་རྩོད་ཀྱི་སྤྱི་ཡོངས་ཀྱི་གནས་སྟངས་ཐོག་ལ་ཡིན་ན་རེད་མ་འོངས་པའི་གི་བྱེད་བྱ་གང་ལ་ཡག་དེ་གསུང་ཡོང་དུས་ཁོ་རང་ཚོ་གིས་དེ་ག་ཞེ་དྲག་ཕན་ཐོགས་པོ་བྱུང་སོང་ད་མ་འོངས་པ་ཁོ་རང་ཚོ་ཡང་འགན་ཁྱེར་བྱས་བོད་དོན་སྒང་ལ་ཡ་ད་ཆབ་སྲིད་ཡིན་ན་རེད་དཔལ་འབྱོར་གྱི་རོགས་རམ་སྒང་ལ་ཨ་ནི་ལས་གཞི་བརྩམས་ཡ་དེ་ཚོ་སྒང་ལ་ཡ་ཐུགས་ཕན་ཞེ་དྲག་གསོས་སོང་ཅེས་བྱས་བསྔགས་བརྗོད་ཞུ་གི་འདུག་ད། རྩ་བའི་དབུས་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་དབུ་མའི་ལམ་གཞིར་བཟུང་ནས་རྩོད་ལེན་གནང་གི་ཡོད་པའི་གསལ་སྟོན་དང་ལྷན་དུ་ལོ་རྒྱུས་ཐོག་ནས་བོད་དེ་རང་བཙན་གཙང་མ་ཡིན་པའི་ཐབས་ཇུས་མཁྱེན་པའི་ཐོག་ཨ་རིའི་གཞུང་གིས་བོད་ཐོག་འཛིན་པའི་སྲིད་ཇུས་ལྟར་ཁ་ན་ཏའི་གཞུང་གི་ངོས་ནས་གཅིག་མཚུངས་ཀྱི་ལངས། ཕྱོགས་ཤིག་འཛིན་ཐུབ་པའི་རེ་བ་དང་གོ་བསྡུར་གནང་བ་ཡིན་པ།
མི་མང་པོ་ཅིག་གིས་ཨ་རི་གིས་ག་རེ་བྱས་པ་དེ་གཞིར་བཟུང་གིས་འགྲོ་ཡ་ལ་ཁོ་ཚོ་འདུན་པ་ཡོད་པ་དང་ཨ་རི་གིས་གནང་ཚར་བ་དེའི་སྒང་ལ་ཡང་ཁོ་རང་ཚོ་འགྲོ་ཡ་དེ་ཁ་ན་ཏ་གི་ད་སྤྱི་ཡོངས་ཀྱི་སྲིད་བྱུས་རུ་ཆགས་བསྡད་ཡོད་དུས་ད་རིང་དེ་གའི་ཚོགས་འདུ་དེ་ག་ཞེ་དྲག་ཡག་པོ་བྱུང་སོང་ཅེས་བྱས་ཞུ་ཡག་ཡིན།
དེ་མིན་ད་ཐེངས་དམིགས་བསལ་གྱིས Bloc Quebec གི་དབུ་ཁྲིད་དང་ལྷན་དུ་མཇལ་འཕྲད་བྱུང་བ་ནི་དམིགས་བསལ་ཞིག་ཡིན་པ་དང་ལྷག་པར་དུ་བོད་དོན་ཐོག་རྒྱབ་སྐྱོར་གནང་རྒྱུའི་ཞལ་བཞེས་ཐོབ་པ་འབྱུང་འགྱུར་བོད་དོན་ཐོག་རྒྱབ་སྐྱོར་སྔར་བས་ལྷག་པ་ཡོང་རྒྱུའི་རེ་བ་ཡོད་པ་མུ་མཐུད་འགྲེལ་བརྗོད་གནང་བྱུང། Bloc Quebec གི་དབུ་ཁྲིད་ཞུ་བོར་བ། ཁོ་ན་ད་རེས་ཨ་ནི་སྲིད་སྐྱོང་མཆོག་མཉམ་དུ་མཇལ་འཕྲད་གནང་བ་ཐེངས་མ་དང་པོ་ཆགས་བསྡད་ཡོད་རེད་ཨ་ནི་ཁོ་རང་གི་ངོས་ཕྱོགས་ནས་ད་ཅིག་བོད་དོན་གྱི་ཐོག་ལ་ཡང་སེམས་ཁུར་དང་དོ་སྣང་ཞེ་དྲག་ཡོད་ཨ་ནི་ད་ཁོ་རང་ཚོ་ཆབ་སྲིད་ཚོགས་པའི་ངོས་ཕྱོགས་ནས་ག་རེ་ག་རེ་གནང་ཐུབ་ཡོད་མེད་པ་འདི་སྲིད་སྐྱོང་མཆོག་མཉམ་དུ་གོ་བསྡུར་གནང་བྱས་ད་མ་འོངས་པའི་ཟླ་བ་ཁ་ཤས་རེད་ལོ་གཉིས་གསུམ་ནང་ལ་ཡང་ད་ག་རེ་ག་རེ་གནང་ཐུབ་ཡ་ཡོད་མེད་ཀྱི་སྒང་ལ་ཡང་ཨ་ནི་ཅིག་གོ་བསྡུར་ལྷུག་པོ་ཞེ་དྲག་བྱུང་སོང། དེ་དང་ཕྱོགས་མཚུངས་ཉིན་གཞན་གཉིས་ནང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་རྒྱུའི་མཛད་རིམ་དང་དེ་བཞིན་སློབ་སྟོན་ལྟེ་གནས་ཁང་དང་ཁ་ན་ད་ཕྱི་སྲིད་ལས་ཁུངས་ཀྱི་གནད་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་རྒྱུའི་མཛད་འཆར་ཡོད་པ་ཁ་ན་ད་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ནས་ཞལ་པར་བརྒྱུད་མུ་མཐུད་འགྲེལ་བརྗོད་གནང་བྱུང། ཕྱི་སྲིད་ལས་ཁུངས་མཉམ་དུ་འོ་ན་ཐུག་འཕྲད་གནང་གི་ལས་འགུལ་ཁག་འགའ་ཤས། བྱས། དེའི་མཉམ་དུ་འོ་ན་གཞུང་འབྲེལ་མ་ཡིན་པའི་ཚོགས་པ་ད་ལྟ Policy Insight Forum ཟེར་བ་ཨོ་ཊ་ཝ་དུ་གནས་བསྡད་པའི་ཚོགས་པ་ལྷན་དུ་ཡང་བོད་དོན་དང་འབྲེལ་བའི་གི་ཚོགས་འདུ་ཁག་ཁ་ཤས་ཅིག་བྱས། ཨ་ནི་གཟའ་ཕུར་བུ་ཉིན་ལ་ཨ་ནི་ཨོ་ཊ་ཝ་ནང་དུ་དང་རང་བཞིན་གྱི་ཡང་ད་ནི་གྲོས་ཚོགས་འཐུས་མི James Maloney དང་ཨ་ནི་གྲོས་ཚོགས་འཐུས་མི་ཡང་ཁག་མང་པོ་ཅིག་ལྷན་དུ་ང་ཚོ་ཐུག་འཕྲད་གནང་ཡ་གི་ལས་འགུལ་ཡོད་ཞུ་ཡ་ཡིན། ད་དུང་དབུས་བོད་མིའི་སྒྲིག་འཛུགས་སྲིད་སྐྱོང་མཆོག་གིས་ཨོ་ཊ་ཝའི་རྒྱལ་སའི་ཁུལ་དུ་ཉིན་གྲངས་བཞིའི་རིང་གི་མཛད་འཆར་ཁག་བསྒྲུབས་རྗེས་འདི་ཚེས་ཉི་ཤུ་བཞི་ཉིན་ཨ་རིའི་མི་ནི་སོ་ཏའི་ཁུལ་དུ་ཕེབས་རྒྱུ་ཡིན་པ་མུ་མཐུད་འགྲེལ་བརྗོད་གནང་བྱུང། ཁེ་ན་ཏའི་གྲོང་ཁྱེར་ཏོ་རོན་ཏོ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད།

ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་གཏུག་ཚོགས་ཆུང་གིས་རྒྱ་གར་གྱི་ཨུ་ཏར་ཁཱནྡ་མངའ་སྡེའི་སྲིད་སྐྱོང་གྷུར་མིད་སིང་མཆོག་དང། མ་ཧཱ་རཱ་ཤྚྲ་མངའ་སྡེའི་སྲིད་སྐྱོང་ཟུར་པ་བྷ་ཀཱཏ་སིང་ཀོ་ཤི་ཡཱ་རི་རྣམ་གཉིས་ཀྱི་ལྷན་དུ་མཇལ་འཕྲད་གནང་སྟེ་བོད་དོན་ཞུ་གཏུག་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་བོད་མི་མང་གི་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང།

སྐབས་དེར Maharashtra མངའ་སྡེའི་སྲིད་སྐྱོང་ཟུར་པ་མཆོག་གིས་ཁོང་ནས་དུས་རྟག་ཏུ་བོད་མི་ཚོར་རྒྱབ་སྐྱོར་གནང་རྒྱུ་དང་ད་ཆ་རྒན་ཡོལ་དུ་ཕེབས་ཟིན་ན་ཡང་མུ་མཐུད་ནས་བོད་དོན་ཐུགས་ཁུར་ཆེ་བཞེས་གནང་རྒྱུ་ཡིན་སྐོར་སོགས་ཞལ་བཞེས་གནང་འདུག་དེ་ནས་ཉིན་རྒྱབ་ལ Uttarakhand མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་མཇལ་འཕྲད་གནང་སྟེ་བོད་རང་བཙན་ཡིན་པའི་བདེན་དཔང་བོད་གཞུང་དངུལ་ཁང་གི་སྤྱི་ཁྱབ་རྩིས་དཔོན་ཞྭ་སྒབ་པའི་ཕྱི་སྐྱོད་ཕྱག་འཁྱེར་གྱི་ངོ་བཤུས་ཤིག་དཔར་སྒྲོམ་བཟོས་གནང་སྟེ་མཇལ་དར་དང་བཅས་པ་ཕུལ་ཡོད་པ་དང་སྐབས་དེར་མངའ་སྡེའི་སྲིད་སྐྱོང་མཆོག་གིས་ཁོང་ལོ་མང་རིང་དམག་ཞབས་ཞུས་ཡོད་པ་དང་རྒྱ་ནག་ནང་ཐེངས་མ་བདུན་དང་ཐའེ་ཝན་ནང་ཐེངས་མ་གཅིག་ཕེབས་མྱོང་ཡོད་པ་མ་ཟད། རྒྱ་གར་གྱི་དམག་དཔོན་སྐུ་ཚབ་གནང་སྟེ་ཤིས་སོགས་ལ་ཡང་ཕེབས་མྱོང་ཡོད་པ་སོགས་གསུངས་འདུག་དེ་སྔོན་སྲིད་སྐྱོང་མཆོག་ཨ་རུ་ནཱ་ཅལ་མངའ་སྡེའི་མོན་རྟ་དབང་ནང་ཕྱག་ལས་གནང་སྐབས་བོད་པའི་བླ་མ་ཁག་ཅིག་དང་མཇལ་མྱོང་ཡོད་པ་མ་ཟད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཁོང་གིས་སྙིང་ཁོང་རུས་པའི་གཏིང་ནས་གུས་བརྩི་ཆེན་པོ་ཞུ་བཞིན་ཡོད་སྐོར་གསུངས་པ་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་གཏུག་གི་སྙན་ཞུའི་ནང་བཀོད་པའི

ཁོར་ཡུག་ཐོག་ཆེད་ལས་པ་ཀུན་བཟང་ཚེ་འཕེལ་ལགས་ཀྱིས་འདི་ཟླའི་ཚེས་ཉི་ཤུ་གཅིག་སྟེ་ཁ་སང་གཟའ་མིག་དམར་ཉིན་འདི་ག་ཨ་མི་རི་ཀའི་རྒྱལ་སར་ཡོད་པའི་ཨ་རིའི་གཙུག་ལག་སློབ་གཉེར་ཁང་སྙན་གྲགས་ཅན George Washington ནང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་མཁའ་རླུང་འབག་བཙོག་ཤོར་བ་དང་དེའི་རྐྱེན་གྱིས་རྒྱལ་སའི་ནང་གནས་སྡོད་མི་མང་རྣམས་ཀྱི་དབུགས་གཏོང་ལེན་ལ་དཀའ་ངལ་འཕྲད་བཞིན་པའི་གནས་བབ་ཐོག་ཁོང་གིས་ཞིབ་འཇུག་གནང་བའི་སྙན་ཐོ་སྙན་སྒྲོན་ཞུས་འདུག་འདིའི་སྐོར་ཁོང་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པས་ཁོང་གིས་གསུངས་དོན། ལགས་འོང་ཇོརཇ་ཝོ་ཤིང་ཏོན་ཡུ་ནི་ཝེར་སི་ཏི་ལ་ངས་གཏམ་བཤད་བྱས་པ་རེད། གཏམ་བཤད་དེ་གཙོ་བོ་ད་ལྟ། Elliott School of International Affairs། དེ་གའི་སྒང་ནས་གྲ་སྒྲིག་བྱེད་རྒྱུ་རེད། དེ་ལ་གཙོ་བོ་ངའི་ད་ལྟ་ལྡི་ལི་གི་མཁའ་རླུང་བཙོག་པོ་ཡོད་རེད་བ། འདི་དག་ད་ལྟ་ང་ཚོའི་མིའི་འཕྲོད་བསྟེན་ལ་ག་འདྲས་ཅིག་གནོད་བྱེད་ཀྱི་ཡོད་མེད་འདིའི་སྒང་ལ་ངས་ཞིབ་འཇུག་བྱས་བཞག་པ་ཞིག་རེད། ཨ་ནི་དེ་ད་ལྟ་ལྡི་ལི་ཁྱོན་ཡོངས་ནང་ལ་ཡོད་ད། སོ་སོ་རང་གིས་ཨ་ནི་ཞིབ་འཇུག་བྱས་ཕྱིའི་མཁའ་རླུང་དེ་ཚོ་ག་ཚོད་བཙོག་པོ་ཡོད་མེད་དེ་བརྟག་དཔྱད་ཅིག་བྱེད། ཨ་ནི་འདི་མཉམ་དུ་མི་ལ་ཡང་སྐད་ཆ་དྲིས་ནས་དྲི་བ་དྲིས་ལན་བྱས་ཡོད་རེད་དེ་ནས་མི་ལ་དངོས་སུ་ཡང་བརྟག་དཔྱད་བྱས་ཏེ་དེ་ནས་ཚང་མ་བསྡུས་ནས་ཨ་ནི། ཉིན་ཉིས་སྟོང་བཅུ་དྲུག་ལ་ཡང་དེ་འདྲའི་ཞིབ་འཇུག་ཅིག་བྱས་པ་རེད་དེ་ང་ད་ལྟ་དེ་ལ་ཇོརྗ་ཝ་ཤིང་ཏོན་ཡུ་ནི་ཝར་སི་ཏི་ལ་མ་གཏམ་བཤད་བྱེད་ཡག་རག་པ་དེ

ཀུན་བཟང་ཚེ་འཕེལ་ལགས་ནི་བུ་ཕྲུག་ཁྱིམ་སྡེའི་སློབ་གྲྭའི་སློབ་ཟུར་ཞིག་དང་ཚན་རིག་ཐོག Master of Science སམ་གཙུག་ལག་རབ་འབྱམས་པའི་ཕྱག་འཁྱེར་ཡོད་པ་ཞིག་ཡིན་འདུག་ཀུན་བཟང་ཚེ་འཕེལ་ལགས་ནི་ཁོར་ཡུག་གཙང་མ་ཉར་ཚགས་ཆེད་མི་སྒེར་པ་སོ་སོས་གད་སྙིགས་སྟངས་འཛིན་བྱེད་ཕྱོགས་དང་འགྱིག་གིས་བཟོས་པའི་སྣོད་རིགས་ཁ་བེད་སྤྱོད་གང་ཉུང་ཉུང་གཏོང་དགོས་པ་དར་སྤེལ་གནང་མཁན་ཞིག་ཡིན་འདུག་ལ་ཡང་ད་ལྟའི་ཆར་ཁོང་ནི་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་རྟེན་གཞི་གནང་བའི Empowering the Vision Project ཞེས་པའམ་འཆར་སྣང་གི་ནུས་ཤུགས་གོང་འཕེལ་ལས་འཆར་ཞེས་པའི་འགན་འཛིན་ཡང་ཡིན་འདུག་ཡང་ཀུན་བཟང་ཚེ་འཕེལ་ལགས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ཡ་མུ་ན་ཁྱིམ་ཚང Community ཞེས་པའི་ཚོགས་པ་ཟུང་འབྲེལ་སྒོ་ནས་གསར་འཛུགས་གནང་བ་དང། དེ་ནི་གཙོ་བོ་མི་དང་དུད་འགྲོའི་སེམས་ཅན་གཉིས་བར་འབྲེལ་ལམ་གསོ་སྐྱོང་ངམ་ཡར་རྒྱས་གོང་འཕེལ་གཏོང་ཕྱིར་དམིགས་ཡུལ་ཟིན་པ་ཞིག་ཡིན་པ་དང་ཚོགས་པ་དེས་ལྡི་ལི་བསམ་ཡས་གླིང་གཞིས་སྒར་ཁུལ་གྱི་ཁྱི་བདག་མེད་དང་འཁྱམ་ཁྱི་ཚོར་ཁ་ལག་དང་སྨན་བཅོས་སོགས་ཀྱི་མཐུན་རྐྱེན་སྦྱར་བཞིན་འདུག། ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་གྱི་རྒྱབ་ལ་ཡ་མུ་ན་ཞེས་པའི་གཙང་ཆུ་ཞིག་རྒྱུག་གི་ཡོད་སྟབས་དེའི་རྗེས་སུ་ཚོགས་པ་དེའི་མིང་ལ་ཡ་མུ་ན་ཁྱིམ་ཚང Community ཞེས་བཏགས་གནང་བ་ཞིག་ཡིན་འདུག། ཡང་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་སླེབས་ལ་ཉེ་བའི་ནང་རྒྱ་ནག་གཞུང་གིས་ཐེ་ཇུས་བྱས་ཏེ་རྒྱ་ནག་གི་ཕྱོགས་གཏོགས་གོ་མིན་ཏང་ཆབ་སྲིད་ཚོགས་པར་འོས་བསྡུའི་རྒྱལ་ཁ་ཐོབ་ཐབས་བྱེད་བཞིན་པའི་སྐོར་ཉམས་ཞིབ་པས་བརྗོད་འདུག་དེ་ཡི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་དྷ་རམ་ས་ལ་ནས་ལོ་བྷི་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་གསན་རོགས་གནང། ཐའེ་ཝན་གླིང་ཕྲན་གྱི་ནང་འབྱུང་འགྱུར་སྤྱི་ལོ་ཉིས་སྟོང་ཉེར་བཞི་ལོ་གི་ཟླ་བ་དང་པོ་གི་ཚེས་པ་བཅུ་གསུམ་གྱི་ཉི་མ་ཐའེ་ཝན་གྱི་སྲིད་འཛིན་དང་སྲིད་འཛིན་གཞོན་པ་འོས་བསྡུ་གནང་གི་ཡོད་པ་མ་ཟད་དུ་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་གི་སྲིད་འཛིན་ལས་ཐོག་ཚ་ཡེན་ཝུན་ལགས་སྲིད་འཛིན་ཐེངས་མ་གསུམ་པ་གནང་རྒྱུ་གི་ཁྲིམས་སྒྲིག་གི་ཆོག་མཆན་མེད་པར་བརྟེན། སྲིད་འཛིན་གཞོན་པ་ལས་ཐོག་ཝེ་ལེམ་ལའེ་ལགས་དམངས་གཙོ་ཡར་ཐོན་ཚོགས་པ་གི་སྲིད་འཛིན་འོས་མི་དང། ཕྱོགས་འགལ་གོ་མིན་ཏང་ཚོགས་པ་གི་སྲིད་འཛིན་འོས་མི་ལ་ཧུའུ་ཡི་ཨའེ་ལགས་སོགས་ལངས་ནས། ཐའེ་ཝན་གྱི་ནང་འོས་བསྡུའི་འགྲན་བསྡུར་ཤུགས་ཆེར་འགྲོ་བཞིན་པ་གི་སྐབས་འདིར། ཐའེ་ཝན་གི་འོས་བསྡུ་གི་ནང་རྒྱ་ནག་གཞུང་གིས་ཐེ་ཇུས་བྱས་ཏེ་རྒྱ་ནག་གི་ཕྱོགས་གཏོགས་ད་ཐའེ་ཝན་དང་རྒྱ་ནག་གཅིག་གྱུར་གྱི་ཕྱོགས་ལ་རྒྱབ་སྐྱོར་བྱེད་མཁན། ཐའེ་ཝན་གྱི་ཕྱོགས་འགལ་གོ་མིན་ཏང་ཚོགས་པ་ལ་འོས་བསྡུ་གི་རྒྱལ་ཁ་ཐོབ་ཐབས་སུ་འབད་བརྩོན་བྱེད་བཞིན་པ།

ཁོ་ཚོས་ཕལ་ཆེར་ཐའེ་ཝན་དང་རྒྱ་ནག་གཅིག་གྱུར་གྱི་ལས་དོན་བརྒྱུད་རིམ་ཇེ་དལ་དུ་གཏོང་ཆོག་པ་དང། ཡིན་ནའང་དམངས་གཙོ་ཡར་ཐོན་ཚོགས་པ་འོས་འདེམས་བྱུང་ན། རྒྱ་ནག་དང་ཐའེ་ཝན་ཟླ་སྒྲིལ་གཏོང་རྒྱུ་གི་ལས་དོན་ཇེ་མགྱོགས་སུ་འགྲོ་ངེས་རེད་ཅེས་བཤད་པ་ནི། ཐའེ་ཝན་ལ་རྒྱ་ནག་གིས་བཏང་བའི་ཉེན་བརྡ་དེ་ཞི་ཅིན་ཕིང་གིས་ཨ་རི་ནས་ཐའེ་ཝན་ལ་རྒྱ་ནག་གིས་བཙན་འཛུལ་མི་བྱེད་ལུགས་བཤད་མིན་ལ་མ་ལྟོས་པར། ཐའེ་ཝན་ལ་རྒྱ་ནག་གི་ཉེན་ཁ་རང་འཇགས་བསྡད་ཡོད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག་ཅིང། ཐའེ་ཝན་ནང་གནས་སྡོད་དུ་ཐའེ་ཝན་དང་ཨེ་ཤ་བརྗེ་རེས་ཐེབས་རྩ་ཁང་གི་ཉམས་ཞིབ་པ་ས་ན་ཧ་ཤི་མི་ལགས་ནས། ཐའེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པ་གི་འོས་མི་ཝེ་ལེམ་ལའེ་ནི་ཁོ་རང་གི་ཆབ་སྲིད་ཚོགས་པ་གི་ལངས་ཕྱོགས་དང་མཚུངས་པར། ཐའེ་ཝན་རང་བཙན་གྱི་འདོད་པ་ཤུགས་ཆེར་འཛིན་མཁན་ཟིག་ཡིན་ནའང། འོས་བསྡུ་ལ་རྒྱལ་ཁ་ཐོབ་ན་ཐའེ་ཝན་གྱི་ངོ་བོ་ད་ལྟའི་གནས་སྟངས་རང་འཇགས་ངང་འགྲོ་རྒྱུ་མ་གཏོགས། ཆབ་སྲིད་ཀྱི་འགྱུར་བ་འགྲོ་ཐུབ་རྒྱུ་ཁག་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག། is going to be pursued. དམངས་གཙོ་ཡར་ཐོན་ཚོགས་པ་གི་འོས་མི་ཁོང་ནི་ཐའེ་ཝན་རང་བཙན་གྱི་ལྟ་བ་ཤུགས་ཆེར་འཛིན་པ་མ་ཟད། སྲིད་འཛིན་ཚའེ་ལས་ཀྱང་རྒྱ་ནག་ལ་མི་དགའ་བ་ཆེན་པོ་བྱེད་མཁན་ཟིག་ཡིན་ནའང། ཁོ་རང་སྲིད་འཛིན་འོས་མི་བྱེད་པ་ནས་བཟུང་སྐད་ཆ་ཇེ་འཇམ་དུ་གཏོང་བཞིན་པ་གི་ཁར། རང་བཙན་གྱི་སྐོར་མི་བཤད་པར་ད་ལྟའི་གནས་སྟངས་རང་འཇགས་ཀྱི་སྐོར་བཤད་བཞིན་པ་དང། དམངས་གཙོ་ཡར་ཐོན་ཚོགས་པ་གི་གཞུང་གིས་ཐའེ་ཝན་གྱི་མི་མང་མང་ཆེ་བར་དགོས་པ་ནི། མི་མང་གི་བདེ་དོན་གཙོར་འཛིན་དགོས་པར་ངོས་འཛིན་གནང་གི་ཡོད་པར་བརྟེན། ཆབ་སྲིད་པ་སྒེར་གྱི་ཚོར་བ་ཅི་ཡིན་ལ་མ་ལྟོས་པར་དམངས་གཙོ་ཡར་ཐོན་ཚོགས་པར་དབང་ཆ་ཐོབ་ནའང། ད་ལྟའི་གནས་སྟངས་རང་འཇགས་འདུག་གི་རེད་མ་གཏོགས། རྩ་ཁྲིམས་ལ་འགྱུར་བ་བཏང་ནས་རང་བཙན་རྩོད་པ་དང། དམག་འཁྲུག་བསླང་རྒྱུ་སོགས་ནི་ཡོང་ཁག་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག་ཉེ་བའི་ཆར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཨ་མེ་རི་ཁ་གི་སྲིད་འཛིན་ཇོ་སྦའི་ཌེན་རྣམ་གཉིས་ཨ་མེ་རི་ཁ་གི་ནང་མཇལ་འཕྲད་གནང་སྐབས། ཨ་མེ་རི་ཁ་དང་རྒྱ་ནག་གི་བར་མི་མཐུན་པ་གཙོ་བོ་ཟིག་ནི་ཐའེ་ཝན་གྱི་གནད་དོན་ཡིན་པ་རྒྱ་ནག་གི་སྲིད་འཛིན་གྱིས་གསལ་སྟོན་བྱས་ཡོད་ཅིང། ཐའེ་ཝན་གླིང་ཕྲན་གྱི་ནང་སོ་སོའི་ས་སྐྱེས་རྡོ་སྐྱེས་ཀྱི་མི་རིགས་ཡོད་ནའང། སྤྱི་ལོའི་དུས་རབས་བཅུ་བདུན་པ་ནས་མན་ཇུ་གོང་མ་གི་མངའ་འོག་སུ་བཅུག་པ་དང། དུས་རབས་བཅུ་དགུ་བ་གི་ནང་ཉི་ཧོང་གི་མངའ་ཁོངས་སུ་བསྡུས་ནའང། ཉི་ཧོང་གི་དམག་ལ་ཕམ་ཉེས་བྱུང་བ་ནས་བཟུང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་ཙམ་ནས་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་སྟངས་འཛིན་འོག་ཏུ་ཚུད་ནས། རྒྱ་ནག་གོ་མིན་ཏང་དང་དམར་ཤོག་ཚོགས་པ་གི་དམག་འཁྲུག་གི་ཁྲོད་གོ་མིན་ཏང་ལ་ཕམ་ཉེས་བྱུང་ནས། རྒྱ་ནག་སྐམ་ས་ནས་ཐེ་ཝན་ལ་བྲོས་བྱོལ་གྱིས་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་རྟེན་གཞི་ཐེ་ཝན་དུ་བཙུགས་པ་ནས་བཟུང་ཐེ་ཝན་ལ་གཞུང་འབྲེལ་གྱི་ཐོག་ནས་ཀྲུང་ཧྭ་མིན་གོའམ་ཀྲུང་ཧྭ་མི་སེར་རྒྱལ་ཁབ་ཞེས་འབོད་ཀྱི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་བ་ལྔ་བའི་ཚེས་ཉེར་དགུ་དང་སུམ་ཅུ་གཉིས་ལ། དྲ་ལམ་ཐད་གཏོང་བརྒྱུད་ནས། འཕགས་མཆོག་ཐུགས་རྗེ་ཆེན་པོའི་དབང་ཆེན་དང། སྤྱན་རས་གཟིགས་སེང་གེ་སྒྲའི་རྗེས་གནང་བསྩལ་འདུག་པས། ཚན་པ་བཅུ་བཞི་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སྤྱིར་བཏང་གི་ནང་པའི་ཐེག་པ་གསུམ་གྱི་སྡེ་སྣོད་གང་ཞིག་ལ། ཐོས་བསམ་སྒོམ་གསུམ་བཤད་ཀྱི་ཡོད་པ་དང་ལྷག་པར་དུ། ཐེག་ཆེན་ཐུན་མོང་མ་ཡིན་པ། གསང་སྔགས་ཀྱི་ཟབ་ཆོས་ལ། ཐོས་བསམ་སྒོམ་གསུམ་བཤད་པའི་སྐབས་སུ། ང་ཚོའི་སེམས་ལ་ངེས་པར་དུ་དྲན་པར་བྱ་དགོས་པ་ནི། ཆོས་ཉམས་ལེན་བྱེད་མཁན་ཞིག་གི་ངོས་ནས་བལྟས་ན། རང་ཅག་སུ་ཞིག་བོད་གངས་ཅན་གྱི་ཡུལ་དུ་སྐྱེས་པའམ། ཡང་ན་བོད་བརྒྱུད་ནང་བསྟན་དར་ཁྱབ་བྱུང་ནས་ཡོད་པའི་ཡུལ་གྲུ་གང་ཞིག་ཏུ་སྐྱེས་པ་དང། སྐྱེས་ནས་སྤྱིར་བཏང་གི་མི་དཀྱུས་མ་ཞིག་གི་རང་ཁ་གསོ་ཐུབ་ཙམ་ལ་ཡོད་ཚད་བསྟུན་པའི་འཚོ་གནས་ཀྱི་ངང་ལ་ཕྱིན་འགྲོ་བ་ཙམ་མ་ཡིན་པར། ཐེག་པ་ཆེ་ཆུང་སྔགས་དང་བཅས་པའི་ཆོས་ཟབ་མོ་འདི་དག་ལ་ཐོས་བསམ་སྒོམ་གསུམ་བྱེད་པའི་གོ་སྐབས་ཡོད་པ་འདི་ཤིན་ཏུ་སྐལ་བ་བཟང་པོ་ཡིན་པ་ཤེས་རྟོགས་བྱ་དགོས་པ་ཡིན་ཏེ། ང་ཚོས་འཛམ་གླིང་གི་ཡུལ་ཁམས་གཞན་དང་གཞན་དག་ཏུ་རྒྱ་མཚོ་དང། གཙང་པོ་དག་གི་འགྲམ་རྒྱུད་ལ་གནས་འཆའ་བའི་མི་འབོར་ས་ཡ་དང་དུང་ཕྱུར་མང་པོས། དགེ་སྡིག་སྤང་བླང་གི་རྣམ་གཞག་སྤུ་རྩེ་ཙམ་ཡང་མི་ཤེས་པར། ཉི་མ་རེ་རེའི་ནག་ཆུང་གི་འཚོ་ཐབས་ཙམ་ལ། ཉ་དང་འབུ་སྲིན་ཁྲི་འབུམ་མང་པོའི་ཚེ་སྲོག་བསད་ནས་སྡོད་པ་སོགས། མི་ཚེ་སྡིག་ལས་ཁོ་ནའི་ངང་སྐྱེལ་བཞིན་ཡོད་པ་དེ་འདྲར་མ་སྐྱེས་པ་བསོད་ནམས་དང་ལྡན་པར་ངེས་པ་རྙེད་དགོས་པ། གལ་ཆེན་ཡིན་པའི་དྲན་སྐུལ་མཛད་ཡོད་པ་སྟེ། དེའི་རྒྱུ་མཚན་ནི། སངས་རྒྱས་བཅོམ་ལྡན་འདས་ཀྱིས་བསྟན་པའི་ལུང་སྡེ་སྣོད་གསུམ་ལ་ཐོས་བསམ་དང། ལམ་བསླབ་པ་གསུམ་ལ་ཉམས་ལེན་ཚུལ་བཞིན་བྱས་པ་དང། དེ་དག་གི་སྟེང་དུ་གསང་སྔགས་རྡོ་རྗེ་ཐེག་པའི་ཉམས་ལེན་ཏེ། རགས་པ་གློ་བུར་བའི་རླུང་སེམས་དེ་དག་འབུར་འཇོམས་ཀྱིས་འབུར་འཇོམས་ཀྱིས་ཉམས་དམའ་བར་བྱེད་པ་དང། དེ་ལ་བརྟེན་ནས་རང་བཞིན་བརྒྱད་ཅུའི་ཀུན་རྟོག་འགག་ཅིང། རགས་པ་ཉེར་ལྔའི་ཐིམ་རིམ་དེ་དག་ལ་བསམ་གཞིག་ནན་ཏན་གང་ལེགས་བྱ་ཐུབ་ན། ཚེ་གཅིག་ལུས་གཅིག་ལ། རྒྱལ་བ་རྡོ་རྗེ་འཆང་གི་གོ་འཕང་དུ་བགྲོད་པ་ཡོང་རྒྱུ་ཡིན་པའི་དབང་གིས། ཚེ་འདིར། གླེན་ལྐུགས་ཀྱི་དུད་འགྲོ་སོགས་སུ་མ་སྐྱེས་པར། མི་ཡི་ལུས་རྟེན་གྱི་ནང་ནས་ཀྱང་དལ་འབྱོར་བཅོ་བརྒྱད་ཚང་བའི་མི་ལུས་ཐོབ་པའི་གོ་སྐབས་བཟང་པོ་འདི་ཉིད་ཆུད་ཟོས་སུ་མ་བཏང་བར་གོ་སྐབས་དམ་འཛིན་གྱིས་འབད་བརྩོན་བྱ་དགོས་པའི་རྒྱུ་མཚན་མང་དག་དྲངས་ཏེ་གསུང་གི་སྐུལ་མ་ནན་ཏན་དུ་མཛད་ཀྱི་ཡོད་པ་དེ་ནི་ཚེ་འདི་དང་ཕྱི་མ་བར་དོ་ཐམས་ཅད་ལ་ཁེ་ཕན་ཡོད་པའི་ཐར་པའི་ལམ་སྟོན་ཆགས་ཀྱི་ཡོད་པ་དང་ང་ཚོའི་ཚེ་འདིར་ཐད་ཀར་ཕན་པའི

རྟེན་འདི་ཀུན་ལ་ཡོངས་སུ་བཟུང། གནས་པ་སྐྱེ་བ་འབྱུང་བ་དེ་ཡི་ཕྱིར་ནོར་དེ་བཞིན་དུ་ལེགས་པར་སྐྱེ་བ་ཉིད་དུ་ཐེག་པ་ཆེན་པོ་ཕྱིན་ཅི་བའི་ལོ་ཅོག་ཡིན་ཏེ་དཔེ་དོན་དེ་གང་གིས་ཁྱེད་ནོར་འགྲོ་འགྱུར་བས་དེ་བཞིན་གཤེགས་པར་འགྱུར་བ་ཡིན། ད་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་སྐྱེས། རེད་དམ། སྔོན་གྱི་ཆོས་རྒྱལ་ལོ་པཎ་དེ་ཡུལ་དེ་གའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་བོད་སངས་རྒྱས་པའི་ཆོས་དཔེ་དེ་ཆ་ཚང་བ་ཅིག་ད་ང་ཚོར་ཡོད་དེ་ཡོད་རེད། ཆ་ཚང་བ་ད། དེ་ཡུལ་དེ་གའི་ད།

དེས་སྟོང་ཉིད་ལྟ་བ་དང་བྱང་ཆུབ་སེམས་བསམ་བློ་བཏང་བ་དང་འབྲེལ་ནས་ཨེ་ནི་མ་ཎི་ཡག་པོ་བགྲངས་ཨེ་ནི་དོན་དུ་དགོང་དག་གཉིད་ཁུག་པའི་ཁ་ཐུག་ལ་ཡ་དགེ་སེམས་ཁྱད་པར་ཅན་ཞིག་སྐྱེས་པའི་ངང་ནས་ཨེ་ནི་བ་གཉིད་ལ་འདྲ་ཆེ། ཡང་ཉལ་རན་ཁ་ཐུག་ལ་ཡ་སྟོང་ཉིད་ལྟ་བ་དང་བྱང་ཆུབ་སེམས་བསམ་བློ་ཤུགས་ཆེ་བཏང་ན་གཉིད་ཐོར་གི་རེད་ད། ཆེ་ཆེ་ཨེ་ནི་བ།

སེམས་ཕྲ་རགས་ཀྱི་རྣམ་གཞག་མང་པོ་བྱས་ཏེ། སེམས་ཤིན་ཏུ་ཕྲ་བའི་མཐར་ཐུག་སྟེ། གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་མངོན་དུ་གྱུར་ནས་ཡོང་བའི་སྐབས་དེ་ནི། རང་མིན་སྒྲུབ་པ་པོ། དེ་བཞིན་གཤེགས་པའི་ངོ་བོར་འགྱུར་བར་གསུང་གི་ཡོད་པ་དེ་ཡིན་ལ། དེ་ཉིད་འཁོར་ལོ་ཐ་མའི་དགོངས་དོན་མཐར་ཐུག་ཀྱང་ཆགས་ཀྱི་ཡོད་ཅིང། ཐར་པ་སྒྲུབ་པར་འདོད་པའི་གང་ཟག་དོན་གཉེར་དང་ལྡན་པ་རྣམས་ཀྱིས། བསམ་བློའི་གནད་དུ་སྨིན་པ་གཏོང་བའི་གནས་སྐབས་ཉག་གཅིག་ཀྱང་ཡིན། དེ་ཡང་མགོན་པོ་མཆོག་གིས་སྤྱིར་བཏང་བོད་དུ་དབང་གནང་བའི་སྟ་གོན་གྱི་སྐབས་སུ། རྩྭ་ཀུ་ཤ་འདྲེན་པ་དང། དེ་ཉིད་གདན་འོག་ཏུ་བཅུག་སྟེ་མཚན་མོའི་རྨི་ལམ་བརྟག་པ། དཔུང་ཐིག་སྡོམ་པ་སོགས་ཕྱག་ལེན་གྱི་རིམ་པ་དུ་མ་ཞིག་ཡོད་པ་བདེན་པ་ཡིན་མོད་ཀྱང། གཅིག་ནས་དབང་ཞུ་མཁན་མང་ཆེ་ཤས་ཀྱིས་དྲ་ལམ་བརྒྱུད་ནས་ཞུ་བཞིན་ཡོད་སྟབས། དབང་རྫས་དེ་རིགས་དངོས་སུ་འགྲེམ་ཐུབ་མ་མཆིས་པ་དང། གཉིས་ནས་སྔོན་གྱི་དམ་པ་རྣམས་ཀྱི་གསུང་རྒྱུན་དུ། གསང་སྔགས་མོས་པས་འགྲུབ་གསུང་སྲོལ་ཡོད་པ་ནང་བཞིན་གཙོ་བོ་མོས་པ་དང་གུས་པ། དམ་ཚིག་དང། དག་སྣང་སོགས་ཀྱི་ནུས་པ་ལ་བརྟེན་ནས་འགྲུབ་དགོས་ཀྱི་ཡོད་སྟབས། དབང་རྫས་དེ་དག་རྩལ་དུ་བཏོན་ནས་གལ་ཆེན་བྱ་དགོས་པའི་རྒྱུ་མཚན་ཀྱང་དེ་ཙམ་མེད་པའི་དབང་གིས། དམིགས་པ་གཙོ་བོར་བྱ་ཆོག་པ་དང། གཙོ་བོའི་ནང་གི་གཙོ་བོ་དེ་ནི། རིས་སུ་མ་ཆད་པའི་འགྲོ་བ་རིགས་དྲུག་ལ་དམིགས་པའི་བྱམས་པ་དང། སྙིང་རྗེས་བསླངས་པའི་བྱང་ཆུབ་ཀྱི་སེམས་དང། དེ་ཉིད་ཀྱིས་རྩིས་ཟིན་པའི་སྟོང་པ་ཉིད་ཀྱི་ལྟ་བ་ལ་གང་ཐུབ་ཅི་ཐུབ་ཀྱིས་བསམ་གཞིག་བྱ་རྒྱུ་དེ་ནི། སྤྱིར་མདོ་སྔགས་གང་གི་སྐབས་སུ་ཡང་གལ་ཆེན་ཆགས་ཀྱི་ཡོད་པ་དང། སྐབས་སུ་བབ་པའི་དབང་གི་སྔོན་འགྲོའི་སྟ་གོན་གྱི་སྐབས་སུ་ཡང་བྱང་ཆུབ་ཀྱི་སེམས་དང། སྟོང་པ་ཉིད་ཀྱི་ལྟ་བ་ལ་བསམ་བློ་རྩེ་གཅིག་པར་གཏད་པའི་ངང་ལ་མ་ཎི་བགྲང་བར་བྱ་བ་དང། དེ་ནས་གཉིད་ཁུག་པའི་སྐབས་སུ་དགེ་སེམས་ཁྱད་པར་ཅན་སྐྱེ་བའི་སྒོ་ནས་གཉིད་དུ་ཡུར་བར་བྱ་རྒྱུ་དང་རྨི་ལམ་ལ་བརྟག་པར་བྱ་དགོས་པ་དང། དེ་རིང་སྟ་གོན་ལེགས་པར་གྲུབ་ཟིན་ན་ཡང། སང་ཉིན་དབང་དངོས་གཞི་ཡིན་ཞིང། དེ་ལ་འགལ་རྐྱེན་དང་བར་ཆད་མི་འབྱུང་བའི་ཆེད་དུ། རྟ་མགྲིན་གྱི་རྩ་སྔགས་བགྲང་དགོས་པ་དང།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང། ཕྲུ་གུ་གསོ་སྐྱོང་སྐབས་ཕ་མས་ཐུགས་སྣང་གནང་དགོས་པ་ག་རེ་ཡིན་མིན་དང་ལྷག་པར་དུ་བོད་པའི་བུ་ཕྲུག་ཚོར་བོད་པའི་ཕ་མ་ཚོས་སྐྱོང་སྟངས་དང་འབྲེལ་བའི་སྐོར་མ་སུ་རི་བོད་ཁྱིམ་གྱི་སློབ་སྤྱི་ཟུར་པ་ཀརྨ་ཆུང་བདག་ལགས་ལ་རིག་ལྡན་སྒྲོལ་མ་ལགས་ཀྱིས་གནད་འདྲི་ཞུས་པ་དེ་བསྐྱར་དུ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ལ་ཡ་ད་ཕྲུ་གུ་གསོ་སྐྱོང་བྱེད་པའི་སྐབས་ལ་ཨ་ནེ་ཕ་མས་དོ་སྣང་གནང་དགོས་ཡ་ག་རེ་ཡོད་མེད་ལྷག་པར་དུ་བོད་པའི་སྤུ་གུ་ཚོ་ལ་ཡ་བོད་པའི་ཕ་མ་ཚོས་སྐྱོང་སྟངས་དང་འབྲེལ་བའི་སྐོར་གྱི་སློབ་སྟོན་གྱི་ཚུལ་དུ་ལས་རིམ་གཅིག་སྙན་སྒྲོན་ཞུ་ཡ་ཡིན་དེའི་ནང་ལ་ཡ་ཨ་ནེ་ད་རེས་དགོངས་འཆར་དང་དགོངས་ཚུལ། ལམ་སྟོན་བཀའ་འདྲི་ཞུ་ས་དེ་མ་སུ་རི་བོད་ཁྱིམ་གྱི་དྲུང་ཆེ་ཟུར་པ་དང་སམ་བོ་ཏྲ་བོད་སློབ་ཚོགས་པའི་ངེས་སྟོན་པ་ཟུར་པ་ཀརྨ་ཆུང་བདག་ལགས་ཡིན་ཀརྨ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་རིག་ལྡན་ལགས། ད་ནམ་རྒྱུན་ནས་ཅིག་ཕྲུ་གུའི་ཤེས་ཡོན་དང་འབྲེལ་བའི་ལེ་ཚན་ཅིག་འདི་ནས་སྙན་སྒྲོན་ཞུ་གི་ཡོད་དུས་བོད་པའི་སྤུ་གུ་ཚོ་ཕ་མ་ཚོས་བདག་སྐྱོང་གནང་སྟངས་དང་ཅིག་ཕྲུ་གུ་སློབ་སྟོན་གནང་སྟངས་དེ་ཚོའི་ཐོག་ལ་ཡ་འཐུས་ཤོར་མ་འགྲོ་བའི་ཐུགས་ཁུར་ཚང་པོ་ག་འདྲ་རེ་ཅིག་ཡོད་ཡོད་མེད་སྐོར་ལ་ཡ་བཀའ་འདྲི་ཞུ་ཡ་ཡིན་པས་རྩ་བའི་ཕ་མ་ཟེར་མཁན་འདིས་སྤུ་གུ་ལ་ཡ་མ་བརྩེ་བ་ཡོད་མ་རེད་ཚང་མས་སོ་སོའི་སྤུ་གུ་འདི་གང་ཡག་ཡག་ཅིག་དང་སློབ་སྦྱོང་ཡག་པོ་སྤྱོད་པ་ཡག་པོ་བཟོ་ཡག་གི་འདོད་པ་ཡོད་རེད་ཡིན་ནའི་ཅིག་ཕྲུ་གུའི་གསོ་སྐྱོང་གི་ཐད་ལ་ཡང་ཕ་མ་མང་པོ་ཅིག་ལ་ཕྲུ་གུའི་སེམས་ཁམས་རིག་པ་དང་འབྲེལ་བའི་གོ་རྟོགས་དེ་མེད་དུས་གསོ་སྐྱོང་གི་ཐད་ལ་ཡང་སྐབས་རེ་འཐུས་ཤོར་འགྲོ་བའི་གནད་དོན་དེ་འདྲ་ཡོང་གི་རེད་ད་ཡིན་ནའི་བོད་པའི་སྤུ་གུ་གཅིག་ཀྱང་འཕྲོ་བརླག་མ་འགྲོ་ཡག་གི་ཐབས་ཤེས་ཅིག་ཕྲུ་གུའི་ནུས་ཤུགས་ཡོངས་རྫོགས་གོང་འཕེལ་བཏང་ཐུབ་ཡག་དེ་འདྲ་གི་ཐོག་ལ་ཡང་ང་ཚོ་འབད་བརྩོན་བྱེད་ཡག་རེད་ཅིག་ག་རེ་གཟིགས་ཀྱི་ཡོད་ན་ཀརྨ་ལགས། སྤྱིར་བཏང་བྱིས་པ་གསོ་སྐྱོང་བྱེད

ཟེར་ནའི་རེད་འདུ་ཤེས་ཟེར་ནའི་རེད། ད་དེ་འདྲའི་འདྲ་བོ་ཅིག་ང་ཚོ་ལབ་བསྡད་དགོས་པ་རེད། དེ་ནས་ང་ཚོའི་སྤྱི་ཡོངས་ཀྱི་ཕ་མས་སྤུ་གུ་ལ་ལྟ་སྐྱོང་བྱེད་དུས་རེད་གསོ་སྐྱོང་བྱེད་དུས་ཀ་ལ་ག་རེ་མཐོང་གི་ཡོད་རེད་ཟེར་ན་དང་པོ་དེ་སྤྱོད་པ་དེ་མི་ཤོད་གཞན་པ་ཡིད་ཆེས་དེ་བསམ་བློ་གི་འཁྱེར་སོ་དེ་མཐོང་གི་ཡོད་མ་རེད་དེ་ལས་ལྷག་དེ་འདུ་ཤེས་དེ་མཐོང་གི་ཡོད་མ་རེད་སེམས་ཚོར་དེ་མཐོང་གི་ཡོད་མ་རེད་མཐོང་ཡས་དེ་དང། ཨ་ནེ་ང་ཚོ་མ་ཚོ་ན་འདིའི་མཉམ་པོ་ལ་ང་ཚོ་མ་ཚོ་ན་སློབ་གསོ་རྒྱག་ས་དེ་སྤྱོད་པ་དེ་ལ་མ་ཞུགས་གཞན་པ་ལས་ཀ་ཁ་ཤས་ཀྱི་ལས་འགྲོ་གི་ཡོད་པ་ཅིག་མཐོང་བསྡད་ཀྱི་འདུག་ངས་ཉམས་མྱོང་གི་ཐོག་ནས་ཞུ་བ་ཡིན་ན་དེ་འདྲ་ཡིན་དུས་ཀ་ལ་ང་ཚོ་ག་དུས་ཡིན་ནའི་སྤྱོད་པ་དེ་ག་འདྲ་བྱས་ནས་སླེབས་ཀྱི་ཡོད་རེད་སྤྱོད་པ་དེ་འགུལ་སྐྱོད་གཏང་མཁན་ཅིག་སླེབས་ཀྱི་འོ་རེད་འགུལ་སྐྱོད་གཏང་མཁན་དེ་ག་རེ་རེད་ཟེར་ན་ནང་གི་སེམས་ཚོར་དེ་ཆགས་ཀྱི་འོ་རེད། སེམས་ཚོར་དེ་གང་འདྲ་ཞིག་སླེབས་ཀྱི་ཡོད་རེད་མེད་པ་བཟོ་ཡ་བྱེད་དུས་ལ། ང་ཚོས་སེམས་ཚོར་འདི་གི་དབང་གིས་ང་ཚོ་ལ་སེམས་འདི་ནང་ལོགས་ལ་ཡིད་ཆེས་ཅིག་སླེབས་ཏེ་ཡིད་ཆེས་འདི་ནས་སྤྱོད་པ་དེ་བསྐྲུན་ཡོང་གི་འདུག་དེ་འདྲའི་འདྲ་བོ་ཅིག་གོམ་པ་མ་ཟོས་ན་གསུམ་འདྲ་བོ་ཅིག་འདུག་སླེབས་ཀྱི་འདུག་སྤྱི་ཡོངས་ཀྱི་འགྲོ་བ་མི་གི་སྤུ་གུ་གི་ཡིན་ནའི་ང་ཚོ་གསོ་སྐྱོང་དང་བྱེད་སྟངས་དེ་ག་རེའི་ཐོག་ལ་ཡིན་ནའི་དེ་འདྲའི་འདྲ་བོ་ཅིག་སླེབས་ཀྱི་འདུག་ཟེར་གི་འདུག་དེ་འདྲའི་ཡིན་དུས་ཀ་ལ་ང་ཚོ་ཕ་མ་ཚོའི་ངོས་ནས་ག་དུས་ཡིན་ནའི་སྤྱོད་པ་ངན་པོ་ཅིག་གནང་གི་ཡོད་ན་སྤུ་གུ་དེ་གི་སྤྱོད་པ་ད་ག་རང་ལ་སྐད་ཆ་བཤད་ཅིག་མ་བྱེད་ཅིག་འདིའི་རྒྱབ་ལོགས་ཀྱི་ཁོ་གི་ཨིན་ཇི་ནང་ལབ་པ་ཡིན་ན་ད Belief System དེ་ག་རེ་ཆགས་ཀྱི་འདུག་ཡིད་ཆེས་དེ་ག་པར་སླེབས་ཀྱི་འདུག་ཁོ་གི་ཡིད་བློ་དེ་ག་པར་འགྲོ་གི་འདུག་ད་ག་ནང་བཞིན་ཡིད་བློ་འདིའི་དབང་བསྒྱུར་མཁན་གྱི་སེམས་ཚོར་དྲག་པོ་ཅིག་ཡོད་རེད་སེམས་ཚོར་དྲག་པོ་དེ་ག་རེ་རེད་ཤག། དེ་ཚོ་ཆ་ཚང་ཅིག་ལ་ང་ཚོ་གཡོག་བསྒྱུར་བ་ཡིན་ན་སྤྱོད་པ་དེ་རང་བཞིན་གྱིས་ནི་འགྱུར་བ་ཐེབས་འགྲོ་གི་རེད་བསམ་གྱི་འདུག། ང་ཚོ་ཐད་ཀར་ཁོ་ལ་སྤྱོད་པ་འགྱུར་བ་གཏོང་བའི་ཐབས་ཤེས་བྱེད་ཀྱི་ཡོད་རེད། འདི་དེང་སང་གི་དུས་ཚོད་ལ་དཔེ་མི་སྲིད་དཀའ་ལས་ཁག་པོ་རེད་ཤག་བསམ་གྱི་འདུག་གང་ཡིན་ཟེར་ན་ད། ཉམས་ཞིབ་གནང་མཁན་འདི་ཚོས་ག་རེ་བཤད་ཀྱི་ཡོད་རེད་ད་དེང་སང་གི་ཨ་ནི་སྤུ་གུ་འདི་ཚོ་ལ་དཀའ་ངལ་དེ་ཙམ་མེད་པའི་ཐོག་ནས་ཡར་ཅིག་ཕ་མས་དེ་ཨ་ནི་གསོ་སྐྱོང་བྱེད་ཡོང་གི་ཡོད་རེད། དེ་འདྲས་ཡིན་དུས་བ་ལ་འདི་ཚོ་ལ་ང་ཚོ་མ་ཟེར་ན་ཡིན། ལམ་སང་སྤྱོད་པ་འདི་ག་ལ་སྐད་ཆ་བཤད་ད་ག་ནས་བཤད་ད་ང་ཚོའི་ཕ་མ་དེ་ཚོ་བྱེད་ཅིག་ཡོད་རེད་སློབ་གསོ་རྒྱག་ཡས་ཡོད་རེད་ད་ག་ནས་བཤད་ནི་ཉེས་པ་བཏང་ཡས་ཡོད་རེད་ད་འུ་ཐུག་ན་ནི་ལྕག་གཞུ་གནང་ཡས་འདི་འདྲ་ཡོད་རེད་འདི་འདྲས་བྱས་བྱས་སྤུ་གུ་དེ་འགྱུར་བ་འགྲོ་གི་རེད་བསམ་ན་རྩ་བ་ཉིད་ནས་འགྲོ་གི་མ་རེད་དེང་སང་ཉམས་ཞིབ་བྱེད་མཁན་དེ་ཚོས་བཤད་ཡོང་གི་འདུག་ག་གང་ཡིན་ཟེར་ན་འདི་ཚོ་དེ་ག་པར་ལ་འགྲོ་གི་རེད་ཟེར་ན་ཨ་ནི་དཀའ་ངལ་ཞེ་པོ་འཕྲད་བསྡད་མཁན་གྱི་ནི་ང་ཚོ་མི་ཚ་མི་རིགས་དེ་ཚོའི་ནང་ལོགས་ལ་འདི་འགྲོ་གི་རེད། དེང་སང་གི་དུས་ཚོད་ལ་འདི་རྩ་བ་ཉིད་ནས་འགྲོ་གི་ཡོད་མ་རེད་ལས་ཀ་ཚང་མ་ལས་སླ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། ཅིག་སྔོན་མ་ཡིན་ན་ག་རེ། སོ་སོའི་དཀའ་ལས་ཀྱི་ཉམས་མྱོང་དེའི་སྟེང་ནས་ཨ་ནི་ཤེས་རྒྱ་དེ་གོང་མཐོར་དུ་འགྲོ་གི་ཡོད་རེད། དེང་སང་ཁྱོན་ནས་ཁོ་རང་ཉམས་མྱོང་མེད་པའི་ཐོག་ནས་ཨ་ཁུ་གུ་གུལ་རྩ་ལ་ཕྱིན་པ་ཡིན་ན་ཆ་ཚང་འདྲ་པོ་ཅིག་རག་ཡོང་གི་ཡོད་རེད། དེ་འདྲས་ཡིན་དུས་བ་ལ། ང་ཚོས་ཀྱི་འདི་ལ T factor ཅིག་ལབ་ཡོད་རེད T factor ལབ་དུས་བ་ལ་ཐབས་ཁ་ཤས་ཅིག་བྱ་དགོས་རེད་དེ་ན T ཡོད་མཁན་དེ་འདྲ་ཁ་ཤས་བྱ་དགོས་རེད་དེ་འདྲ་ཡིན་དུས་བ་ལ། སྤུ་གུ་ཁོ་རང་གི་དུས་ཚོད་ག་དུས་ཀྱི་སྤུ་གུ་ཡིན་མེད་དང་ཧན་འདི་ལ་སློབ་གསོ་ག་འདྲས་ཅིག་འགྲོ་དགོས་ཀྱི་རེད་ད་དེ་ཚོ་ཏྲེ་བསམ་བློ་བཏང་དགོས་འདི་ཕ་མའི་ངོས་ནས་གལ་ཆེན་པོ་རེད་ཤག་འདི་ལ་ང་ཚོས་ཀྱི་ད་ལྟ་ཡག་ཤོས་འདྲ་པོ་འདི་ག་རེ་མཐོང་དགོས་རེད་ཟེར་ན། ད་སེམས་ཚོར་གྱི་དབང་གིས་ཡིད་ཆེས་ཅིག་སླེབས་ཡིད་ཆེས་འདིའི་དབང་གིས་ང་ཚོ་མ་ལ་སྤྱོད་པ་ཅིག་བསྐྲུན་འདུག་བྱས་ནས་འགྲོ་གི་ཡོད་པ་ཅིག་ང་ཚོས་མཐོང་གི་ཡོད་རེད། བྱས་དུས་ཀ་ལ་ཕ་མ་ཚོའི་ངོས་ནས་སྤྱོད་པ་ད་ག་རང་ལ་མ་བལྟས་བྱས་བྱས་འདིའི་རྒྱབ་ལོགས་ཀྱི་སྤུ་གུ་གི་སེམས་ཀྱི་འཁྱེར་སོ་དེ་ག་འདྲས་ཅིག་ཆགས་ཀྱི་འདུག་ཡིད་བློ་དེ་ག་འདྲས་ཅིག་ཆགས་ཀྱི་འདུག་ཡིད་བློ་དེ་ཡོང་དགོས་ཟེར་གྱི་རོགས་པ་ག་རེ་ག་རེ་རེད་ཤག་ཨ་ནི་འདི་ཡི་གི་ཨ་ནི་སེམས་ཚོར་ག་རེ་བསྐྲུན་གི་འདུག་འདི་ཚོ་ཆ་ཚང་ལ་ཕ་མས་གི་བལྟ་ཐུབ་བ་ཡིན་ན་ཨ་ནི་ཏན་ཏན་ངས་ཟེར་ན།
སྤུ་གུ་ཡག་པོ་ཅིག་གསོ་སྐྱོང་བྱེད་ཐུབ་ཡས་ཀྱི་རེ་བ་ཡོད་རེད་བསམ་གྱི་འདུག་དེ་ཡང་རེ་བ་ཡོད་རེད་ཟེར་ནས་ཞུ་ཡས་ཡིན་ལགས་འོ། སྤྱི་ཡོངས་ཀྱི་ཆ་ནས་ཅིག་ཕྲུ་གུའི་འཚར་ལོངས་ལ་ཡར་འདུག་སེ་ད་གཞི་བཞག་པ་ཡིན་ན་ཕྲུ་གུ་ཅིག་གི་སེམས་ཚོར་གྱི་མྱོང་བ་དེ་གས་དེ་དུས་དུས་ལ་ཡར་འགྱུར་བ་འགྲོ་གི་ཡོད་རེད་བསམ་བློ་དང་མ་བཟོ་ནས་སླ་པོ་ཞིབ་པོ་རུ་བ་དེ་ལ་ཁ་ཕྱོགས་ག་རེ་འགྱུར་འགྱུར་ཡོད་རེད་དེ་ན་བཟོ་ལྟ་ག་རེ་བཟོས་བཟོས་ད་ལྟ་རྒན་ལགས་གསུངས་པ་ནང་བཞིན་དེ Yale University གི་ད་ལྟ་ད་སེམས་ཁམས་ཐོག་ལ་ཡང་ཞིབ་འཇུག་གནང་མཁན Professor Alan Kazdin ཟེར་མཁན་འདུག་ཁོ་རང་གིས་ཞིབ་འཇུག་གནང་པའི་ནང་ལ་ག་རེ་གསུངས་འདུག་ཟེར་ན་ད་ད་ལྟ་ཆ་འཇོག་གནང་ཡག་དང་སྤུ་གུར་བཀའ་བཀྱོན་གནང་ཡག་དེ་སྐོར་རེད། སྤུ་གུ་གཅིག་གིས་སྤྱོད་པ་ངན་པོ་བྱེད་ཀྱི་འདུག་ན་དེ་ལ་ཡ། ཉེས་རྡུང་བཀའ་བཀྱོན་བཏང་བ་ལས་སྤུ་གུ་ལི་ཡ་སྤྱོད་པའི་ནང་ལ་བཟང་བའི་ཆ་དང་ད་ངན་པའི་ཆ་གཉིས་ཡོད་རེད་ངན་པ་འདི་ལི་ཡ་ད་ཨུ་ཚུགས་མ་རྒྱབ་བྱས་ཁྱེད་རང་ལི་ཡ་བཟང་ཆ་འདི་འདུག་ད་དེའི་ཐོག་ནས་ཨ་ནི་སེམས་ཤུགས་སྤར་བྱས་ནས་ལས་ཀ་བྱས་པས་ན་སྤྱོད་པ་ངན་པོ་བྱས་དེ་མར་ཉུང་རུ་ཉུང་རུ་ཉུང་རུ་ཕྱིན་རྗེས་ཨ་ནི

འགའ་རེས་ད་སྤྱིར་བཏང་སྤུ་གུ་འཚར་ལོངས་བྱས་པའི་རྗེས་ལ་ཡང་སྤྱི་ཚོགས་ཀྱི་ནང་ལ་འགན་ཁྱེར་ཐུབ་ངེས་ཀྱི་མི་གཅིག་གི་བཟོ་དགོས་ཡ་དེ་ད་གལ་ཆེ་ཤོས་ཆགས་དགོས་རེད་བ་གཅིག་མི་ཡག་པོ་གཅིག་པོ་མ་རེད་འགན་ཁྱེར་ཐུབ་ངེས་ད་ང་རང་ཚོའི་བོད་པའི་པུ་གུ་ལ་ཡང་འགན་བསླབ་ཡ་འགན་ཁུར་བསླབ་ཡ་དེའི་ཐོག་ལ་ཡང་ཨ་ནེ་ཕ་མའི་ངོས་ནས་སློབ་གསོ་ལ་དེ་ག་འདྲས་ཅིག་སྤྲད་དགོས་ན། སྤྱིར་བཏང་དངོས་གནས་དྲང་པོ་ཞུ་བ་ཡིན་ན་ང་ཚོའི་ནོར་གྱི་ནང་ནས་ནོར་ཡོད་ན་མེད་ན་དེ་སོ་སོའི་ཕྲུ་གུ་དེ་ཆགས་བསྡད་ཡོད་རེད།

འདི་ཚོ་སྤྲད་རྗེས་ཀྱི་བསམ་བློ་བཏང་སྟངས་དེ་ལ་ཏོག་ཙམ་འགྱུར་བ་ཕྱིན་པ་ཡིན་ན་ཨ་ནི་གཏན་གཏན་ངས་ཟེར་ན་སྤུ་གུ་འདིའི་མཉམ་པོ་ལ་དུས་ཚོད་བཏང་ཐུབ་ཀྱི་རེད་སྐད་ཆ་བཤད་ཐུབ་ཀྱི་རེད་ད་ག་ནང་བཞིན་ག་རེ་ཡིན་ནའང་བྱེད་ཐུབ་ཀྱི་རེད་ང་ཚོའི་དེང་སང་གི་དུས་ཚོད་འདི་ལ་མཐུན་རྐྱེན་བཟང་པོ་ཞིག་ཡོད་དུས་ཀ་ལ་སྤུ་གུ་ལ་ཧ་ལམ་ཧ་ལམ་དུས་ཚོད་སྤྲད་ཀྱི་མ་རེད་རྗེས་ལ་ག་རེ་བཤད་ཀྱི་འདུག་ཟེར་ན་ནི mobile གྱིས་འཕྲོ་བརླག་གནང་གི་འདུག computer གྱིས་འཕྲོ་བརླག་གནང་འདི་ཚོ་ཚང་མ་སྐྱག་རྫུན་རང་རེད། སྐྱག་རྫུན་རང་རེད་དྲང་པོ་ཞུ་ན་ཕ་མ་གིས་དུས་ཚོད་སྤྲད་ཀྱི་ཡོད་མ་རེད་སྤྱི་ཚོགས་ཀྱིས་དུས་ཚོད་སྤྲད་བཅུག་གི་ཡོད་མ་རེད་དེ་འདྲས་ཡིན་དུས་ཀ་ལ་གནས་སྟངས་ཀྱི་ཐོག་ནས་དུས་ཚོད་རག་གི་ཡོད་མ་རེད་དེ་འདྲས་རེད་མ་གཞི་ཕ་གི་གི་ཐོག་ལ་རྩ་བ་ཉིད་ནས་བཏང་གི་ཡོད་མ་རེད་བསམ་ང་ཚོའི་གི་བཟང་སྤྱོད་ལྡན་པའི་གི་མི་མཚན་ལྡན་ཅིག་བཟོ་དགོས་ཀྱི་ཡོད་རེད་བཟོ་དགོས་ཀྱི་དུས་ཀ་ལ་བཟང་སྤྱོད་ཀྱི་སྐད་ཆ་ག་ཚོད་བཤད་ཀྱི་ཡོད་རེད་ཉི་མ་གཅིག་གི་ནང་ལོ་སྤུ་གུ་མཉམ་པོ་ལ་ཧ་ལམ་ཧ་ལམ་ང་ཚོ་མ་ཟེར་ན་ཀླད་ཀོར་རེད་བསམ་གྱི་འདུག། ད་ང་རང་ཚོ་ནང་པ་ཡིན་པའི་ཆ་ནས་ལས་རྒྱུ་འབྲས་དང་ནང་ཆོས་དང་འདི་འདྲའི་གི་ཐོག་ནས་སྐད་ཆ་བཤད་དགོས་ཀྱི་ཡོད་རེད་སྤུ་གུ་མཉམ་པོ་ལ་ཉིན་མ་གཅིག་གི་ནང་ལོ་ཆུ་ཚོད་ཉི་ཤུ་རྩ་བཞི་ནང་ལོ་ག་ཚོད་བཤད་ཀྱི་ཡོད་རེད་ཧ་ལམ་ཧ་ལམ་ཀླད་ཀོར་རེད་དེ་འདྲ་ཡིན་དུས་ལ་རེ་བ་རྒྱག་ཡ་གེ་གེ་མིན་འདུག་ད་ང་ཚོ་ག་པར་འགྲོ་བསྡད་ཀྱི་ཡོད་རེད་ཟེར་ན་ཨ་ནི་ཨང་ཀི་ལ་ད་ག་ནང་བཞིན་སྤུ་གུ་དེ་དང་པོ་འཛིན་གྲྭ་ལ་འགྲོ་དགོས་རེད་ཆུ་ཚོད་ལྔ་དྲུག་བདུན་ཕ་གི་བྱས་ཚར་བའི་རྗེས་ལ་ཨ་ནི་སྐད་སྦྱང་ག་འགྲོ་དགོས་རེད་ཟུར་སྦྱོང་བྱེད་ག་འགྲོ་དགོས་རེད་ཨང་རྩིས་སྦྱང་ག་འགྲོ་དགོས་རེད་རྩེད་མོ་རྩེ་ག་འགྲོ་དགོས་རེད་ད་འདི་འདྲས་འདི་འདྲས་གང་ཡིན་ཟེར་ན་གྲོང་པ་ཁྱིམ་མཚེས་ཀྱི་སྤུ་གུ་ཚོས་འདི་འདྲས་བྱེད་ཀྱི་འདུག་ཁྱོད་རང་ག་རེ་བྱས་བྱེད་ཀྱི་ཡོད་མ་རེད། ཤེས་ཡོན་སློབ་གསོའི་ཀྱི་ཁ་ཕྱོགས་ཡོངས་རྫོགས་མཚུངས་བསྡུར་དང་འགྲན་བསྡུར་སྒང་ལ་དུ་ཕྱིན། ཨ་ནི་བཟང་སྤྱོད་ལ་ཡ་དང་མིའི་རིན་ཐང་དང་ད་ག་ནང་བཞིན་ལྷན་སྐྱེས་ཀྱི་མིའི་བཟང་པོའི་ཡོན་ཏན་མངོན་པར་དུ་གསལ་བ་བྱེད་ལ་དུས་ཚོད་རྩ་བ་ཉིད་ནས་ཁོ་རང་བཏང་གི་ཁོ་རང་ཡོད་མ་རེད། བཏང་གི་མེད་དུས་ལ་ང་ཚོ་རེ་བ་རྒྱག་ཡས་གང་ཡང་མི་འདུག་དེ་འདྲས་ཡིན་དུས་ངས་ཕ་མ་ཚོ་ལ་ག་རེ་ཞུ་འདོད་བྱུང་ཟེར་ན། ང་ཚོ་མཚུངས་བསྡུར་དང་འགྲན་བསྡུར་བྱས་ན་རྩ་བ་ཉིད་ནས་འགྲིག་གི་མ་རེད་བསམ་གྱི་འདུག་ཧན་སང་སོ་སོའི་སྤུ་གུ་དེ་དང་གྲོང་པ་ཁྱིམ་མཚེས་ཀྱི་སྤུ་གུ་དེ་ལོགས་ཀ་རེད་པ་ཁོ་རང་ཕ་མ་ལོགས་ཀ་རེད་ཚང་མ་ལོགས་ཀ་རེད་དེ་མཚུངས་བསྡུར་བྱེད་དགོས་རྩ་བ་ཉིད་ནས་ཡོད་མ་རེད་སོ་སོའི་སྤུ་གུ་དེ་སོ་སོས་ངོ་ཤེས་པ་བྱས་རྗེས་དེའི་གི་འཚར་ལོངས་ལ་སོ་སོ་རང་གིས་དུས་ཚོད་བཏང་བྱས་བྱེད་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཤག་བསམ་བསམ་འདྲ་པོ་ངས་དེ་འདྲ་དྲན་གྱི་འདུག་ལའོ།
མཁའ་མོ་ལགས་ཀྱིས་ད་རེས་ལམ་སྟོན་གནང་ཡ་དེ་ཚོ་རྒྱ་ཆེ་ས་ནས་ཅིག་ཕྲུ་གུ་གསོ་སྐྱོང་བྱེད་སྟངས་དེ་ལ་ཡ་ཕ་མའི་འགན་ག་རེ་ཡོད་མེད་དེ་ཅིག་གསུངས་པ་རེད་ཀི་ཞིབ་ཕྲ་ཆུན་ཆུན་ཆུན་ཆུན་ནས་གསུངས་པ་ཡིན་ན་ནི་ཅིག་ད་དུས་ཚོད་མང་པོ་ཅིག་གསུང་ཡ་ད་དུང་ལྷག་བསྡད་ཡོད་ཀྱི་རེད་ཡིན་ནའི་ཕ་མས་ཐུགས་སྣང་གནང་དགོས་ཡ་གི་རྒྱ་ཆེ་སའི་ལམ་སྟོན་དེ་ཨ་ནེ་མཁའ་མོ་ལགས་ཀྱིས་ད་རེས་གཞན་སློབ་གསོའི་ལེ་ཚན་དེ་ཐོག་ལ་གནང་བ་ཐུགས་རྗེ་ཆེ། ཐུགས་ཆེ་ལགས་འདུག་དེ་ལ
ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི། ལེའུ་བཅུ་གཅིག་པ་བོད་དུ་བསྐྱར་ལོག་ཅེས་པའི་ནང་གསེས་དྲུག་པ་རྔ་པར་ཕྱིར་ལོག་ཅེས་པའི་ནང་དོན་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། དྲུག་པ། རྔ་པར་ཕྱིར་ལོག། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི། ཟླ་བ་དགུ་པའི་ཚེས་དྲུག་ཉིན་པེ་ཅིན་ནས་ཁྲང་ཏུའུ་ལ་ཕྱིར་ཡོང་བ་དང། སྤྱི་ཚེས་བཅུ་ཉིན་ཁྲང་ཏུའུ་ནས་རིམ་པས་བཀྲ་ཤིས་གླིང་དང་འབར་ཁམས་བརྒྱུད་ནས་རྔ་པ་རྫོང་ཁོངས་སུ་ཐོག་དང་པོར་སོང་བ་ཡིན། སྐབས་འདིར་ངའི་འགྲོ་ཡུལ་དང་པོ་སྟག་ཚང་ལྷ་མོ་ལ་མ་བྱས་པའི་རྒྱུ་མཚན་ནི། གལ་སྲིད་ང་ཁྲང་ཏུའུ་ནས་ཐད་ཀར་སྟག་ཚང་ལྷ་མོར་སོང་ཚེ་འདི་ཁུལ་གྱི་ལྟ་སྐོར་ཆེན་པོ་བྱས་གྲུབ་པ་དང་རྒྱའི་ལས་བྱེད་ཚོས་ཁྱེད་རང་གི་དགོན་པ་དང་ཕ་ཡུལ་ལ་ལྟ་སྐོར་བྱས་ཟིན་པའི་ཕྱིར་རྒྱ་གར་དུ་ལོག་དགོས་པའི་བསམ་ཚུལ་འདོན་རྒྱུ་ཡིན་པ་མངོན་གསལ་ཡིན། དེར་བརྟེན་ཐོག་མར་འབར་ཁམས་དང་རྔ་བ་རྫོང་ཁོངས་སུ་བསྐྱོད་དེ། མང་ཚོགས་ཀྱི་རེ་འདོད་ལྟར་ཟླ་བ་གསུམ་ལྷག་རིང་ལྟ་སྐོར་དང་མང་ཚོགས་ལ་མཇལ་འཕྲད་གང་རྒྱས་བྱེད་ཐུབ་སོང། དེ་དུས་རྨེའུ་རྒྱལ་པོ་དང་རྒྱལ་མོ་གཉིས་ཀ་སྐུ་གྲོངས་ཟིན་ཏེ་རྨེའུ་རྒྱལ་པོའི་སྲིང་མོ་དོན་གྲུབ་མཚོ་འབར་ཁམས་སུ་ལས་བྱེད་བྱས་ནས་ཡོད་པ་དང། རྨེའུ་རྒྱལ་པོའི་སྲས་མོ་ཆུང་བ་མགོན་པོ་མཚོ་སྐབས་འདིར་ནན་ཆིང་ལ་ཡོད་པས་རྔ་པར་རྨེའུ་ཚང་གི་ཁྱིམ་ཤུལ་དུ་མི་གཅིག་ཀྱང་ལྷག་མེད། རྨེའུ་རྒྱལ་ཁང་བདག་མེད་དུ་གྱུར་ཏེ་ཁང་པ་ཕལ་མོ་ཆེ་རྡིབ་ནས་ཐིགས་ཚགས་སུ་གྱུར་བའི་གནས་སྟངས་ཤིན་ཏུ་སྐྱོ་བོ་ཡོད། སྐབས་དེར་མངོན་གསལ་དོད་པོས་རྨེའུ་རྒྱལ་ཁང་ལ་ལྟ་སྐོར་དུ་འགྲོ་རྒྱུར་སྟབས་བདེ་བོ་དེ་ཙམ་མེད་པས་ང་ཚོ་རྒྱལ་ཁང་དང་ཉེ་བའི་ཁྱིམ་ཚང་འགའ་ཤས་ལ་འགྲོ་སྐབས་དང་བསྟུན་ནས་རྨེའུ་རྒྱལ་ཁང་དུ་ཕྱིན་པ་ཡིན། རྗེས་སུ་ང་རྔ་པ་ནས་མཛོད་དགེའི་ཕྱོགས་སུ་མ་ཐོན་པའི་གོང་གི་རྔ་པ་རྫོང་གི་མཐའ་མའི་ཚོགས་འདུའི་ཐོག་ཏུ་ངས་རྒྱ་མི་དཔོན་པོ་ཚོར་རྨེའུ་རྒྱལ་པོའི་རྒྱལ་ཁང་བསྐྱར་གསོ་བྱ་དགོས་པའི་བསམ་ཚུལ་བཏོན་པ་ཡིན། འདིར་རྒྱུ་མཚན་གཉིས་བགྲངས་ཡོད་པའི་དང་པོ་ནི་དམངས་གཙོ་བཅོས་བསྒྱུར་སྐབས་རྨེའུ་རྒྱལ་པོ་དཔལ་མགོན་འཕྲིན་ལས་རབ་བརྟན་གྱིས་རང་འགུལ་ངང་རྒྱལ་ཁང་གཞུང་ལ་ཕུལ་ཏེ་བཅོས་བསྒྱུར་དང་ལེན་བྱས་པ་མ་གཏོགས་གསར་བརྗེ་ངོ་ལོག་པའི་ལས་ཀ་བྱས་མེད་པས་རྒྱ་ནག་གིས་རྨེའུ་རྒྱལ་ཁང་བསྐྱར་གསོ་མི་བྱེད་པའི་རྒྱུ་མཚན་གང་ཡང་མེད། གཉིས་པ་ནི། རྔ་བའི་རྒྱུད་དུ་རྨེའུ་རྒྱལ་ཁང་ལས་ལྷག་པའི་རྒྱལ་ཁང་ཆེ་བ་གཅིག་ཀྱང་མེད་པས་འཛམ་གླིང་ས་ཆ་གང་དུ་ཡིན་ན་ཡང་ལོ་རྒྱུས་རང་བཞིན་ལྡན་པའི་སྔ་མོའི་རྒྱལ་ཁང་གི་རིགས་བསྐྱར་གསོ་བྱས་ཏེ་རིག་དངོས་འགྲེམས་སྟོན་གྱི་ཚུལ་དུ་ཉར་ཚགས་བྱེད་ཀྱི་ཡོད་པའི་སྐོར་བཤད་པ་ཡིན། སྐབས་དེར་གནད་ཡོད་ལས་བྱེད་ཚོས་མོས་མཐུན་ཡོད་པའི་རྣམ་འགྱུར་བསྟན་བྱུང་ཡང་ཕྱིས་སུ་རྒྱལ་ཁང་བསྐྱར་གསོ་བྱ་རྒྱུར་དགག་པ་བྱས་པ་རེད་ཟེར་བ་ཞིག་གོ་བྱུང། དེའི་རྒྱུ་མཚན་གང་ཡིན་ཤེས་རྟོགས་མ་བྱུང། སྐབས་དེར་རྔ་བ་ཀིརྟི་དགོན་པའི་གནས་སྟངས་ནི་ཡིད་སྐྱོ་དགོས་པ་ཞིག་ཡིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་བཞི་ལོའི་གོང་དུ་བོད་གཞུང་གི་སྐུ་ཚབ་ཚོགས་པ་ཞིག་གིས་བླངས་པའི་རྔ་བ་ཀིརྟི་དགོན་པའི་ཤུལ་གྱི་པར་ཞིག་ཡོད་པ་དེའི་ནང། དགོན་པ་གཏོར་བའི་ཤུལ། ཡོངས་རྫོགས། ཞིང་ཁ་བཟོས་ཏེ་གྲྭ་ཤག་གཅིག་གཉིས་ལས་ལྷག་མི་འདུག། འོན་ཀྱང་ང་འགྲོ་སྐབས་གྲྭ་ཤག་གང་ཙམ་བསྐྱར་གསོ་བྱས་འདུག་པ་དང་དགོན་པའི་གཞུང་གི་ངོས་ནས་ཁང་པ་ཆེ་བ་ཞིག་བཟོས་ཏེ་འདུ་ཁང་གི་ཚབ་བྱེད་ཀྱི་འདུག་དེ་དུས་རྒྱ་ནག་གཞུང་གིས་དགོན་པར་གྲྭ་པ་ཉུང་ཉུང་ཞིག་བསྡད་ཆོག་པའི་གྲངས་ཚད་གཏན་འབེབས་བྱས་འདུག་པ་མ་ཟད། ཟླ་བ་རེའི་ནང། ཉི་མ་ཅི་ཙམ་ལ་ཚོགས་ཚོགས་ན་འགྲིག་མིན་གྱི་ཉི་མའི་གྲངས་ཚད་ཀྱང་གཏན་འབེབས་བྱས་འདུག་གཏོར་རྒྱག་ལྟ་བུ་དྲག་པོའི་ལས་སྦྱོར་གྱི་ཆོ་གའི་རིགས་ལ་དགྲ་ཆོས་ཞེས་པའི་མིང་བཏགས་ཏེ་འདོན་ཆོག་གི་མེད་ཟེར། ཡིན་ན་ཡང་གྲྭ་པའི་གྲངས་ཚད་གཞུང་གིས་གཏན་འབེབས་བྱས་པའི་སྟེང་ལ་གནས་མ་ཐུབ་པར་ལོ་བཅོ་བརྒྱད་མ་ཟིན་པའི་རིགས་གྲྭ་པ་བྱས་ཏེ་ཚོགས་ལ་ཡོང་མཁན་མང་པོ་འདུག་ཁོ་ཚོས་གནས་སྟངས་འདི་དག་རྒྱ་ནག་གཞུང་གིས་ཤེས་མི་ཡོང་ངམ་སྙམ་པའི་དངངས་སྐྲག་ཆེན་པོ་ཞིག་རྒྱུན་དུ་འདུག་གྲྭ་པ་མང་ཆེ་བ་ཚོགས་གྲོལ་བའི་རྗེས་སུ་ཕྱིར་གྲོང་ཁྱེར་དུ་ལོག་འགྲོ་གི་འདུག་པས་དགོན་པའི་ནང་རྒྱུན་སྡོད་བྱེད་མཁན་གྲྭ་པ་ཉུང་ཤས་ལས་མི་འདུག་དེ་དུས་དགོན་པའི་དཔལ་འབྱོར་གྱི་གནས་སྟངས་སྐྱོ་པོ་དང་གྲྭ་པ་ཚོར་འཆད་ཉན་སློབ་གཉེར་གྱི་མཐུན་རྐྱེན་དང་དུས་ཚོད་འདང་ངེས་ཤིག་མི་སྤྲོད་པའི་ཚོད་འཛིན་དམ་པོ་བྱེད་ཀྱི་འདུག་སྐབས་དེར་རྒྱ་ནག་གཞུང་གི་ལས་བྱེད་པས་ང་ལ། དེང་སང་ཆོས་དད་རང་མོས་ཡིན་པས་ཆོས་བྱེད་ཆོག་ཀྱང་ཆོས་ལུགས་ཀྱི་བྱེད་སྒོ་སྤེལ་ས་དགོན་པའི་ནང་དུ་ཡིན་དགོས་པ་ལས་དགོན་པའི་ཕྱི་ལོགས་སུ་ཆོས་ལུགས་ཀྱི་བྱེད་སྒོ་སྤེལ་ན་འགྲིག་གི་མེད་ཚུལ་དང། དགོན་པའི་ནང་དུ་ཡིན་ན་ཡང་འདུ་ཁང་གི་ནང་དུ་ཆོས་ཀྱི་བྱེད་སྒོ་སྤེལ་ན་ཆོག་པ་ལས་འདུ་ཁང་གི་ཕྱི་ལོགས་སུ་སྤེལ་ན་མི་འགྲིག་ཟེར་བ་ལྟ་བུའི་རྙོག་དྲ་བསྐྱར་དུ་ཤོད་ཀྱི་འདུག། སྐབས་དེར་ང་རྔ་བ་ཁུལ་གྱི་ཆོས་བརྒྱུད་རིས་མེད་ཀྱི་དགོན་པ་མང་པོ་ཞིག་གི་ནང་དུ་གདན་ཞུས་ལྟར་ལྟ་སྐོར་ལ་ཕྱིན་པ་ཡིན། དགོན་པ་ཕལ་ཆེ་བའི་ནང་དུ་གྲོང་ཁྱིམ་གཞིས་ཆགས་བྱེད་དུ་བཅུག་སྟེ་དེ་ལྟར་བྱེད་དགོས་པའི་རྒྱུ་མཚན་གཙོ་བོ་ནི། མ་འོངས་པར་དགོན་པའི་ཤུལ་ཙམ་ཡང་མཐོང་རྒྱུ་མེད་པ་བཟོ་འདོད་ཀྱིས་རེད་ཟེར། རྗེས་སུ་ཆོས་སྒོ་ཕྱེས་ནས་དགོན་པ་བསྐྱར་གསོ་བྱེད་པའི་སྐབས་དགོན་པའི་ནང་དུ་གཞིས་ཆགས་པའི་རྒྱ་བོད་ཀྱི་གྲོང་ཁྱིམ་འདི་དག་ཕྱི་ལ་ཕུད་མ་ཐུབ་པའི་དཀའ་ངལ་ཆེན་པོ་ཞིག་ཡོང་བཞིན་པ་དང་གྲོང་ཁྱིམ་རྣམས་དགོན་པ་ནས་འགྲོ་འདོད་ཡོད་པའི་དབང་དུ་བཏང་ཡང་རྒྱ་ནག་གཞུང་གིས་གནས་སྤོ་བྱེད་ས་བཀོད་སྒྲིག་མ་བྱས་པས་དགོན་པ་དང་གྲོང་པ་གཉིས་ཀ་ལ་དཀའ་ངལ་ཆེན་པོ་འཕྲད་བཞིན་པའི་སྐབས་རེད། དཀའ་ངལ་གཞན་པ་ཞིག་ནི་དགོན་པ་ཁག་གི་གཙུག་ལག་ཁང་དང་འདུ་ཁང་སོགས་བསྐྱར་གསོ་བྱ་རྒྱུར་ས་གནས་རྒྱ་ནག་གཞུང་གིས་ཆོག་མཆན་མི་སྤྲོད་པའི་དཀའ་ངལ་ཤིན་ཏུ་ཆེན་པོ་རེད། གལ་སྲིད་ལྷ་ཁང་དང་འདུ་ཁང་ཞིག་བསྐྱར་གསོ་བྱེད་ཆོག་པའི་བཀའ་འཁྲོལ་ཙམ་ཞིག་སྤྲད་པ་ཡིན་ན་འདུ་ཁང་བཞེངས་ནས་གསོལ་རས་གནང་བ་ལྟ་བུའི་བཀའ་དྲིན་ཆེན་པོ་ཡིན་པའི་ངོ་སོ་ཤིན་ཏུ་ཆེན་པོ་ཞིག་འཁྱེར་ནས་ལེགས་སོའི་བསྔགས་བརྗོད་བྱེད་དགོས་ཀྱི་འདུག་ལ། ངོ་སོ་མ་བྱས་པ་ཡིན་ན་ལྟ་ཚུལ་མི་ལེགས་པའི་མཐོང་ཕྱོགས་རྩུབ་པོ་ཞིག་འདུག་རྔ་པར་ལྟ་བར་སྐབས་བྲེལ་འཚུབ་ཆེན་པོའི་ངང་མི་ཤིན་ཏུ་མང་པོ་ལ་ཐུག་འཕྲད་བྱས་པ་ཡིན། མང་ཚོགས་ལ་མཇལ་འཕྲད་བྱ་རྒྱུར་ངའི་ངོས་ནས་དུས་ཚོད་ཚད་བཀག་བཟོས་ཡོད་པར་བརྟེན་མཚམས་རེར་ང་ཐུག་འཕྲད་དུ་ཡོང་མཁན་མང་ཚོགས་རྣམས་ཞོགས་པ་ནས་མཚན་དགུང་བར་དུ་རྒྱུན་ཆད་ཀྱི་མི་འདུག་པས་གྲོགས་པོ་དང་ངོ་ཤེས་རྙིང་པ་ཚོར་རང་དབང་གི་ཐོག་ནས་གླེང་མོལ་གྱི་དུས་ཚོད་འདོད་པ་ཁེངས་ངེས་ཤིག་བྱུང་མ་སོང། རྔ་པར་ཡོད་པའི་སྐབས་རྒྱ་ནག་གཞུང་གིས་ང་རྔ་པ་ནས་འགྲོ་དགོས་ཟེར་བའི་བརྡ་ལན་ཐེངས་གཉིས་བཏང་བྱུང། ངས་ཐོག་མའི་འཆར་གཞི་ལ་རྔ་པའི་ལྟ་སྐོར་བསྒྲུབས་ནས་མགོ་ལོག་དང་མཚོ་སྔོན་ཁོངས་གཏོགས་རྭ་རྒྱ་དགོན་གྲོང་ལ་ས་ཐག་ཉེ་བས་འགྲོ་རྒྱུའི་འཆར་གཞི་ཡོད་ཀྱང

ཀིརྟི་རིན་པོ་ཆེ་ཕྱིར་ཡོང་ནས་ཉིན་འགའ་ཤས་རིང་གཏོར་བཤིག་བཏང་སོང་ཞེས་སྐད་ཤོར་བ་རེད་ཟེར་བ་ཞིག་གོ་མྱོང། དོན་དངོས་ཐོག་ཉིན་དེ་དག་གི་རིང་ང་ས་ཆ་གང་དུ་སོང་ཡང་དེར་ཕྱོགས་མཚམས་སོ་སོ་ནས་མང་ཚོགས་བརྒྱ་ཕྲག་སྟོང་ཕྲག་འདུས་ཡོང་གི་འདུག་སེང་གེ་རྣམ་པ་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དཔེ་སྟེགས་བུ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་ཕྱག་ཞུ་བཞིན་དུ་ཡོད། བདུན་པ། གདན་ས་སྟག་ཚང་ལྷ་མོ་ཀིརྟི་དགོན་པར་ཕྱིར་ལོག། ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་ཉིན་ང་དང་ངའི་རོགས་པ་རྣམ་པ་རྔ་པ་རྫོང་གི་རྒྱ་གཞུང་ལས་བྱེད་སྐོར་ཞིག་དང་ལྷན་དུ་མཛོད་དགེ་རྫོང་ཐོག་ཏུ་བསྐྱོད་པ་དང་རྔ་པ་རྫོང་གི་རྒྱ་གཞུང་ལས་བྱེད་པས་མཛོད་དགེ་རྫོང་གི་ལས་བྱེད་པར་རྩིས་སྤྲོད་བྱས་བྱུང། རྔ་པ་རྫོང་དང་མཛོད་དགེ་རྫོང་གི་ལས་བྱེད་པའི་དབར་ཁྱད་པར་ཆེན་པོ་འདུག། མཛོད་དགེ་རྫོང་གི་བོད་རིགས་ལས་བྱེད་ཚོ་ཅུང་རྩིང་པོ་དང་གདུག་རྩུབ་ཆེ་བ་ལྟ་བུ་འདུག་རྔ་པ་རྫོང་གི་བོད་རིགས་ལས་བྱེད་ཚོས་ང་ཡོད་སར་ཆང་རག་དང་ཐ་མག་གཏན་ནས་འཐུང་སྤྱོད་བྱེད་ཀྱི་མེད་ཀྱང་མཛོད་དགེ་རྫོང་དུ་ཚོགས་འདུ་འཚོགས་ས་དང་མང་ཚོགས་ལ་མཇལ་ཁ་གཏོང་ས་གང་ཡིན་ལ་ལྟོས་མེད་ཀྱིས་ལས་བྱེད་པ་རྣམས་ཀྱིས་ཐ་མག་འཐེན་གྱི་འདུག་དེ་ཙམ་དུ་མ་ཟད་མཇལ་ཁ་ཞུ་བར་ཡོང་མཁན་མང་ཚོགས་མང་ཆེ་བ་ལ་ཆང་དྲི་ཤུགས་ཆེན་པོ་བྲོ་གི་འདུག་རྔ་བ་ལ་མཇལ་ཁར་བཅར་བའི་མང་ཚོགས་གྲས་སུ་ཆང་འཐུང་ནས་ཡོང་མཁན་ཕལ་ཆེར་མེད་པ་ལྟ་བུ་རེད། ས་གནས་རྒྱ་ནག་གཞུང་ནང་བོད་རིགས་ཚོའི་གོ་གནས་ཀྱི་ཐད་ནས་བལྟས་ཚེ་མཛོད་དགེ་རྫོང་དུ་བོད་རིགས་ལས་བྱེད་གནས་རིམ་མཐོ་གྲས་མང་པོ་འདུག་ཀྱང་རྫོང་གི་དབང་ཆ་ཆེ་ཤོས་དེ་མཛོད་དགེ་རྫོང་ལ་ཡོང་ནས་ལོ་མང་ཕྱིན་པའི་རྒྱ་རིགས་བུད་མེད་དྲུང་ཡིག་ཅིག་འདུག་པ་དེས་དབང་བསྒྱུར་བྱེད་ཀྱི་ཡོད་པའི་རྣམ་པ་ཤིན་ཏུ་གསལ་པོ་འདུག་ལས་བྱེད་གཞན་ཚོས་ལས་ཀ་གང་བྱ་དང། སྐད་ཆ་གང་བཤད་བུད་མེད་དེའི་ངོ་ཚོས་ནས་བཤད་དགོས་ཀྱི་འདུག་བོད་རིགས་ལས་བྱེད་དང་རྒྱ་རིགས་ལས་བྱེད་པའི་བར་ལ་དབང་ཆའི་ཐོག་ནས་ཁྱད་པར་ཆེན་པོ་ཞིག་ས་གནས་གང་སར་མངོན་གསལ་དོད་པོས་མཐོང་རྒྱུ་འདུག་ང་མཛོད་དགེ་རྫོང་ལ་སླེབས་པ་དང་ངའི་སྐྱེས་ཡུལ་སྟག་མོ་སྒང་གི་སྡེ་པའི་འཐུས་ཚབ་མི་མང་པོ་ཞིག་ཡོང་དེ་སྟག་ཚང་ལྷ་མོར་མ་སོང་བའི་གོང་དུ་ངེས་པར་དུ་སྡེ་པར་སྟག་མོ་སྡེ་པར་ཡོང་དགོས་པའི་ཨུ་ཚུགས་བྱས་བྱུང། ཁོང་ཚོས་ལྷག་བསམ་རྣམ་དག་ཡིན་ཡང། ཁོང་ཚོའི་བསམ་ཚུལ་འདིར་རྒྱ་མི་དཔོན་པོ་ཚོས་སྐུལ་སློང་བྱས་པའི་ཤུགས་རྐྱེན་ངེས་ཅན་ཞིག་ཐེབས་ཡོད་པར་ངོས་འཛིན་བྱེད་ཐུབ། གལ་སྲིད་ང་སྟག་ཚང་ལྷ་མོར་མ་སོང་བར་ཐོག་མར་སྟག་མོ་སྒང་དུ་ཕྱིན་ཚེ། རྒྱ་ནག་གཞུང་གི་དཔོན་རིགས་ཚོས་མགྱོགས་པོར་ངའི་ལྟ་སྐོར་སྟག་མོ་སྒང་ནས་མཚམས་འཇོག་བྱེད་དུ་འཇུག་རྒྱུའི་ཉེན་ཁ་ཡོད། དེར་བརྟེན་ངས་སྟག་མོ་སྒང་གི་འཐུས་ཚབ་ཚོར་ང་ཐོག་མར་སྟག་མོ་སྒང་དུ་ཡོང་ཚེ། མང་མཐར་ཉིན་གཉིས་གསུམ་མ་གཏོགས་སྡོད་མི་ཐུབ། སྟག་ཚང་ལྷ་མོར་ལྟ་སྐོར་དུ་སོང་བའི་རྗེས་སུ་སྟག་མོ་སྒང་དུ་ཡོང་ཚེ་ཟླ་བ་གཅིག་ཡས་མས་ཤིག་སྡོད་ཐུབ་ཀྱི་ཡོད། འདི་གཉིས་ལས་གང་དགོས་ཁྱེད་རང་ཚོས་གདམ་ཀ་བྱོས་ཞེས་བཤད་པ་ཡིན། དེ་ནས་ཁོང་ཚོས་འོ་ན་སྟག་ཚང་ལྷ་མོར་ཕེབས་པའི་རྗེས་སུ་སྟག་མོ་སྒང་དུ་ཕེབས་རོགས་ཞེས་མོས་མཐུན་བྱུང་སོང་བས་ཐོག་མའི་འཆར་གཞི་ལྟར་སྟག་ཚང་ལྷ་མོར་འགྲོ་ཐུབ་པ་བྱུང་སོང། སྟག་ཚང་ལྷ་མོར་སླེབས་པའི་སྐབས་ང་རང་སྔོན་མ་སྡོད་སའི་རི་ཁྲོད་གཟིམ་ཆུང་རྒྱལ་སྲས་བཤད་སྒྲུབ་པད་མོ་རྒྱས་པའི་དགའ་ཚལ་དང་ཀིརྟི་བླ་བྲང་གསར་རྙིང་ཡོངས་རྫོགས་རྩ་མེད་དུ་གཏོར་ནས་གྱང་ཆག་འགའ་ཤས་མ་གཏོགས་ལྷག་མི་འདུག་སྟག་ཚང་ལྷ་མོ་ཀིརྟི་དགོན་པའི་འདུ་ཁང་ཡང་གཏོར་བཤིག་ཐེབས་ནས་དགོན་པའི་ངོས་ནས་བསྐྱར་གསོ་བྱེད་བཞིན་པའི་སྐབས་རེད། མཐའ་ལས་ལྷ་ཁང་ཙམ་མ་གཏོགས། གཞན་པའི་ལྷ་ཁང་འདུ་ཁང་ཡོངས་རྫོགས་རྩ་མེད་བཏང་འདུག་དགོན་པའི་ངོས་ནས་སྔ་མོའི་འདུ་ཁང་དང་ལྷ་ཁང་འགའ་ཤས་བསྐྱར་གསོ་བྱེད་བཞིན་འདུག་ཀྱང་སྔ་མོའི་གནས་སྟངས་ཇི་བཞིན་བསྐྱར་གསོ་ཡོང་མི་ཐུབ་པ་ངེས་གཏན་རེད། ང་སྟག་ཚང་ལྷ་མོ་ཀིརྟི་དགོན་པར་འབྱོར་བའི་གནས་ཚུལ་འདི་ས་ཕྱོགས་གང་སར་ཁྱབ་སྟེ། ཕྱོགས་མཐའ་ཁག་ནས་མཇལ་ཁ་ཞུ་བར་ཡོང་མཁན་མི་ཚོགས་ཤིན་ཏུ་མང་པོ་འཛོམས་བྱུང། ཐོག་མར་སྟག་ཚང་ལྷ་མོ་ཀིརྟི་དགོན་པར་ཟླ་བ་གཅིག་ཙམ་རིང་སྡོད་རྒྱུའི་འཆར་གཞི་ཡོད་ཀྱང་ས་གནས་དཔོན་རིགས་ཚོས་ཉིན་ལྔ་དྲུག་ཙམ་ལས་སྡོད་མི་ཆོག་པའི་ཚད་བཀག་བྱས་བྱུང། རྒྱ་མིའི་དཔོན་པོ་ཚོས་དེང་སང་གནམ་གཤིས་ཤིན་ཏུ་གྲང་མོ་ཆགས་ཟིན་པས་བོད་ཁུལ་གྱི་ལྟ་སྐོར་མཚམས་འཇོག་བྱས་ཏེ་རྒྱ་ནག་ནང་གི་གནམ་གཤིས་དྲོ་པོ་ཡོད་ས་ཞིག་ལ་ཕེབས་རོགས། རྒྱ་ནག་ནང་དུ་ཕེབས་རྒྱུར་གྲ་སྒྲིག་གང་དགོས་བྱེད་ཀྱི་ཡིན་ཞེས་བཤད་པ་མ་ཟད། བཀའ་འདི་རྔ་པ་ཁུལ་གྱི་ལྟེ་གནས་འབར་ཁམས་ནས་ཡོང་བ་ཞིག་ཡིན་ཟེར་གྱི་འདུག་སྐབས་དེར་སྟག་ཚང་ལྷ་མོར་ས་ཁུལ་སྣ་ཚོགས་ནས་མི་ཤིན་ཏུ་མང་པོ་འཛོམས་ཡོད་སྟབས། རྒྱ་ནག་གཞུང་ལ་རང་བཞིན་གྱིས་དངངས་སྐྲག་ལངས་པ་འདྲ། རྒྱ་མི་དཔོན་པོ་ཚོས་བཤད་པ་ལྟར་ན་དེ་དུས་ཉིན་ཤས་རིང་མི་ཁྲི་ཚོ་ལྔ་ལྷག་སྟག་ཚང་ལྷ་མོར་ང་ལ་མཇལ་ཁ་ཞུ་བའི་ཆེད་དུ་འདུས་སོང་ཟེར། རྒྱ་མིས་རྗེས་སུ་ང་ལ་སྐྱོན་འཛུགས་བྱེད་པའི་སྐབས་སུ་ཡང་མི་ཁྲི་ལྔ་ལྷག་གི་ཉིན་ལྔ་དྲུག་རིང་ཐོན་སྐྱེད་གོང་འཕེལ་གྱི་དུས་ཚོད་ཁྱོད་ཀྱིས་ཆུད་ཟོས་སུ་བཏང་བ་རེད་ཅེས་སྙད་འདོགས་ཀྱང་བྱས་སོང། གདན་ས་སྟག་ཚང་ལྷ་མོའི་ཁུལ་དུ་ཡོང་བའི་མང་ཚོགས་ཀྱི་གཙང་སྦྲ་འཕྲོད་བསྟེན་རྔ་པ་ལས་ལེགས་པོ་འདུག་ཀྱང་མང་ཚོགས་ཁྲོད་ཆང་འཐུང་མཁན་ཤིན་ཏུ་མང་པོ་ཡོད་པས་འཐུང་ཚུལ་ངན་པ་ཞིག་བྱུང་བས་ཅུང་ཉོབ་སྣང་ཤར་བྱུང། གསན་མཁན་རྣམ་པ་ཚོ། ཐེངས་འདིའི་ལེ་ཚན་ཞུ་མཚམས་འདི་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་དགོས་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་བྱམས་པ་ཕུན་ཚོགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་གཡང་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།